ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་ནས། ད་རིང་བོད་རྒྱལ་ལོ་ཉིས་སྟོང་བརྒྱ་དང་ལྔ་བཅུ། རབ་གནས་ཆུ་ཡོས་ལོའི་བོད་ཟླ་དགུ་པའི་ཚེས་ཉི་ཤུ་ལྔ་དང། སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་ཟླ་བ་བཅུ་གཅིག་པའི་ཚེས་བདུན། རེས་གཟའ་མིག་དམར་ཉིན་གྱི་གཏམ་གླེང་ལེ་ཚན་འདིའི་ནང། དགའ་ལྡན་ཕོ་བྲང་གཞུང་དང་སོག་པོའི་འབྲེལ་བའི་ཐོག་ནས། རྒྱལ་བ་སྐུ་ཕྲེང་བདུན་པའི་སྐབས་ཀྱི་སོག་པོ་ཇུན་གར་བའི་སྐབས་དང་དེ་བཞིན་བོད་སོག་གི་ཆིངས་ཡིག་སོགས་ལོ་རྒྱུས་ཀྱི་གནས་ཚུལ་ལ་ཕྱིར་དྲན་ཞུ་ཞིག་སྙན་སྒྲོན་ཞུ་རྒྱུ་བཅས། གསན་མཁན་རྣམ་པ་ཚོར་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་རིང་གི་ལས་རིམ་ཁག་རིམ་པས་ངོ་སྤྲོད་ཞུ་རྒྱུ་ཡིན། ཨེ་ཤི་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་གཏམ་གླེང་གི་ལེ་ཚན་དེ་ད་ལྟ་དབུ་འཛུགས་ཞུ་གི་ཡིན། ལེ་ཚན་དེའི་ནང་གནད་དོན་འདྲ་མིན་ཐོག་ས་ཕྱོགས་གང་སར་བཞུགས་པའི་འབྲེལ་ཡོད་མི་སྣ་དང་ལྷན་དུ་ཞིབ་ཕྲ་བགྲོ་གླེང་ཞུ་གི་ཡོད་པས་གསན་མཁན་རྣམ་པ་ཚོས་ལེ་ཚན་དེའི་ནང་མཉམ་ཞུགས་གནང་འདོད་ཡོད་ན་ཐད་ཀར། ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ལགས་སུ་འབྲེལ་བ་གནང་རོགས་གནང། www ཚེག rfa ཚེག org དེའི་ཐོག་ལ་ཨང་གྲངས་ཡོད་པས་རྣམ་པ་ཚོས་འབྲེལ་བ་གནང་རོགས་གནང།
གསན་མཁན་རྣམ་པ་ཚོ་སྐུ་ཁམས་བཟང་འདི་ང་ཚོའི་གཏམ་གླེང་གི་ལེ་ཚན་འདི་ཡིན། ང་ལེ་ཚན་འདི་གཙོ་སྐྱོང་ཞུ་མཁན་སྒྲོལ་དཀར་ཡིན། ད་རིང་གི་ང་ཚོའི་ལེ་ཚན་འདིའི་ནང་ལོགས་ལ། ཡང་ལོ་རྒྱུས་ཐོག་གི་དགའ་ལྡན་ཕོ་བྲང་གཞུང་དབུ་བརྙེས་པ་དང་སོག་པོའི་འབྲེལ་བ་དང་རྒྱལ་མཆོག་སྐུ་ཕྲེང་ལྔ་པའི་སྐབས་ཀྱི་སྐུ་དུས་རེད་དེ་བཞིན་རྒྱལ་མཆོག་སྐུ་ཕྲེང་བདུན་པའི་སྐབས་དང་ནི་སོག་པོའི་འབྲེལ་བ་དེ་བཞིན་རྒྱལ་མཆོག་སྐུ་ཕྲེང་བཅུ་གསུམ་པའི་སྐུ་དུས་སུ་བོད་སོག་ཕན་ཚུན་ཆིངས་ཡིག་བཞག་པ་སོགས་ཀྱི་ད་ཡང་ལོ་རྒྱུས་ཀྱི་གནས་ཚུལ་ཁག་ང་ཚོའི་ལེ་ཚན་ནང་ལོགས་ལ་ཕྱིར་དྲན་ཞུ་གི་ཡིན་ལ་ང་ཚོས་ཡང་ལེ་ཚན་ནང་ལོགས་ལ།

གྲུབ་མཐའ་དེ་ཉམས་བྱས་བཀའ་བརྒྱུད་པའི་གྲུབ་མཐའ་དེ་ཤུགས་ཆེ་བོ་ཞེ་པོ་ཆགས་རེད། རྒྱ་ནག་ཡོན་གྱི་གཞུག་དེ་མ། མིང་དེ་ཚོ་ཆགས་ཡོང་དུས་སྐབས་སུ་ད། ཕག་གྲུ་དང་མིང་རེད་བ། མིང་དེ་ཚོ་ཆགས་ཡོང་དུས་སྐབས་སུ་རྒྱ་ནག་མིང་གི་སྐབས་སུ། ང་ཚོའི་བོད་ཀྱི་ཆོས་ལུགས་གྲུབ་མཐའ་ནང་ནས་ཤུགས་ཆེ་ཤོས་དེ་བཀའ་བརྒྱུད་པའི་གྲུབ་མཐའ་དེ་མཚན་སྙན་གྲགས་རྒྱས་པོ་ཞེ་པོ་ཡོད་རེད་ལྷག་པར་དུ་རྒྱ་ནག་མིང་དང་བཀའ་བརྒྱུད་པའི་མཉམ་པོ་བལ་དང་མཆོད་ཡོན་གྱི་འབྲེལ་བ་ཤུགས་ཆེ་བོ་རུ་དེ་འདྲ་བྱུང་ཡོད་རེད། ཡོན་གྱི་གཞུག་དང་མིང་གི་འགོ་དེ་ཚོ་ལ་ཀརྨ་པ་རྒྱ་ནག་དེ་ཚོ་ལ་ཕེབས་རྗེས་བལ་དེ་ག་རང་ཀརྨ་སྐུ་ཕྲེང་གཉིས་པ་གསུམ་པ་དེ་ཚོ་བཞི་པ་དེ་ཚོ་ཕེབས་དེ་ག་ས་ན་ཤུགས་རྐྱེན་ཆེན་པོ་ཞེ་པོ་རེད། བྱས་ཙང་ད་དེ་འདྲ་ཡིན་དུས་སྐབས་སུ་འདིའི་ཤུགས་རྐྱེན་རང་བཞིན་གྱི་བོད་ལ་སླེབས་ཡག་ཅིག་ཡོད་རེད་ག་འདྲ་བྱས་ནས་སླེབས་ཀྱི་ཡོད་རེད་ཟེར་ན་ཕག་གྲུ་དེ་ཁོ་བཀའ་བརྒྱུད་རེད་ཨ་ནི་ཀརྨ་དེ་ཀརྨ་བཀའ་བརྒྱུད་རེད་བྱས་ཙང་ཁོ་བཀའ་བརྒྱུད་ཀྱི་ནང་གསེས་ཁྱད་པར་མི་འདྲ་བ་མ་གཏོགས་པའི་ནང་ཁུལ་འབྲེལ་བ་ཤུགས་ཆེ་བོ་ཡོད་དུས་སྐབས་སུ་གནས་བབ་འདིའི་སྐབས་སུ་བཀའ་བརྒྱུད་པའི། བསྟན་པ་འདི་སྟོབས་ཤུགས་ཆེ་བ་དང་ཨ་ནི་ས་གནས་ཀྱི་དཔོན་རིན་སྤུངས་པ་ཡིན་པ་ན་བཀའ་བརྒྱུད་པའི་སྦྱིན་བདག་བྱས་གཙང་པ་ཡིན་པ་ན་བཀའ་བརྒྱུད་པའི་སྦྱིན་བདག་ཆེ། དེ་འདྲའི་ཆེ་བཞི་བཀའ་བརྒྱུད་པའི་གྲུབ་གྲུབ་མཐའ་དེ་གིས་བོད་ལ་ས་སྐྱ་བ་ཉམས་ཚར་རྗེས་ཀྱི་སྟོབས་ཤུགས་ཆེན་པོ་ཆགས་ཡོང་དུས་སྐབས་སུ་ད་གསར་དུ་དབུ་བརྙེས་བཞིན་པའི་གི་དགེ་ལུགས་པའི་གྲུབ་མཐའ་དེ་གི་དང་དེ་གི་སྦྱིན་བདག་འདི་ཚོས་གི་ཨ་ནི་སྟོབས་ཤུགས་དེ་རིམ་པས་འཕེལ་ཡོང་དུས་སྐབས་སུ་རང་བཞིན་གི་བཀའ་བརྒྱུད་པའི་སྦྱིན་བདག་དང་ཨ་ནི་བཀའ་བརྒྱུད་པའི་གི་གྲུབ་མཐའ་འདི་ཚོས་གི་ཨ་ནི་དགེ་ལུགས་པའི་གི་གྲུབ་མཐའ་འདི་ལ་ཕར་ག་རེ་ཟེར་ན་ཤུགས་ཆེ་བོ་འཕེལ་ན་རང་བཞིན་སྐྱོན་རྒྱག་གི་ཡོད་པ་སོང་ཙང་ཨ་ནི་མ་འདོད་པའི་རྣམ་པ་ཞིག་གི་གནས་བབ་ཅིག་བྱུང་བསྡད་ཡོད་རེད། ད་འདིའི་གནས་བབ་འདི་བྱུང་ཡས་ལ་སྤྱིར་དུ་ང་རང་ཚོའི་བོད་པ་ནང་ཁུལ་གྱི་དཔེ་བཞག་ན་སྣེའུ་དཔོན་དང་སྡེ་བ་སྐྱིད་ཤོད་པ་དང་སྡེ་བ་སྣེའུ་བ་དང་ཟེར་དེ་ཚོ་དགེ་ལུགས་པའི་སྦྱིན་བདག་བྱས་ཀྱི་སྡེ་བ་དེ་ཚོ་སྟོབས་ཤུགས་ཆེན་པོ་ཞིག་བྱས་ཀྱི་ཅིག་ཅིག་མག་ལོ་ཡོང་གི་ཡོད་རེད། སྡེ་བ་གཙང་པ་དང་སྡེ་བ་རིན་སྤུངས་པས་ཀྱིས་བཀའ་བརྒྱུད་པའི་གི་ཕྱོགས་འཁྱེར་ནས་ཡོང་གི་ཡོད་པ་རེད་ཅིག་སྟོབས་ཤུགས་ལོ་ཞིག་ད་ཁོ་ཚོའི་སྟོབས་ཤུགས་དེ་ལས་ལྷག་པའི་གི་སྔོན་མའི་གི་ས་སྐྱའི་སྐབས་སུ་འབྲི་གུང་པས་ཀྱི་ཨ་ནི་སྟོད་ཧོར་འཁྲིད་ཡས་དང་ས་སྐྱ་པས་ཀྱི་ཨ་ནི་སྐབས་དེ་དུས་ཧོར་གྱི་དེ་ཚོ་སྦྱིན་བདག་བྱས་དབང་བསྒྱུར་བྱེད་ཡས་ཀྱི་རྣམ་པ་དེ་འདྲ་པོ་ཞིག་ནས་ང་ཚོའི་ནང་ལོགས་ཀྱི་གནད་དོན་ཐག་གཅོད་མ་བྱས་ཀྱི་ཕྱི་ལོགས་ནས་སྟོབས་ཤུགས་བཙལ་ཡས་བྱས་པ་རེད་བྱས་ཙང་ཕྱི་ལོགས་ནས་སྟོབས་ཤུགས་བཙལ་ཡས་འདི་ཆོས་ལུགས་ཀྱི་འབྲེལ་བ་དེ་ཁོ་ཚོ་ལ་ཕྱི་ལོགས་ལ་བཟོ་ཡས་དེ་སྐབས་དེ་དུས་བཀའ་བརྒྱུད་པས་ཡང་བཟོས་ཡོད་པ་རེད།

ཁལ་ཁ་རྗེ་བཙུན་དམ་པ། ལགས་འོ། ཧལ་ཧ་རྗེ་བཙུན་དམ་པ་ལབ་དུས་ད་ང་ཚོས། དངོས་གནས་བྱས་ན་ཧལ་ཧ་རྗེ་བཙུན་དམ་པ་རེད། བྱས་ཙང་ཧལ་ཧ་ལབ་ཡས་འདི་ག་རེ་རེད་ཟེར་ན། ང་ཚོས་ཀྱི་ཇོ་ནང་བས་ཀྱི་ཏཱ་ར་ནཱ་ཐ་སྐུ་ཕྲེང་དང་པོ་འདི་ཨ་ནི་ག་རེ་ཟེར་ན་སྐུ་ཕྲེང་རྗེ་བཙུན་ཏཱ་ར་ནཱ་ཐ་འདི་སོག་ཡུལ་ལ་འབྲེལ་བ་ཤུགས་ཆེ་བ་ཞེ་པོ་བྱུང་རེད་བ་ཧལ་ཧ་སོག་པོ་ཧལ་ཧ་གི་རྒྱལ་རྒྱུད་འདི་ལ། ཨ་ནི་སྐུ་ཕྲེང་གཉིས་པ་འདི་སོག་ཡུལ་རང་ལ་འཁྲུངས་རེད་བ་ཧལ་ཧ་སྐུ་ཕྲེང་གཉིས་པ་འདི། སྐུ་ཕྲེང་གཉིས་པ་དེ་སོག་ཡུལ་ལ་འཁྲུངས་ཡོང་དུས་སྐབས་སུ་ཞིག་ནས་སྐུ་ཕྲེང་དང་པོ་དེ་དངོས་གནས་བྱས་ན་ཇོ་ནང་བ་རེད་དེ། ད་སྐུ་ཕྲེང་གཉིས་པ་དེ་ག་ནས་བྱས་ག་རེ་ཆགས་བསྡད་རེད་ཟེར་ན་དགེ་ལུགས་པ་ཆགས་རེད། རྒྱུ་མཚན་ག་རེ་རེད་ཟེར་ན་སྐུ་བོད་ནང་ལ་ཨ་ནི་གཙང་པ་ཉམས་རྗེས་དགེ་ལུགས་པའི་བསྟན་པ་རྒྱས་ཀྱི་ཡོད་རེད་བ། བྱས་ཙང་སོག་ཡུལ་ནང་ལ་ག་རེ་ཟེར་ན་དགེ་ལུགས་པའི་བསྟན་པ་དེ་ཤུགས་ཆེ་བོ་བྱས་ཏེ་དངོས་གནས་བྱས་ན་སྐབས་དེ་དུས་ཇོ་ནང་བས་ད་འབྲེལ་བ་བྱེད་ཀྱི་ཡོད་རེད་ཧལ་ཧ་ལ། ཧལ་ཧའི་སྟོབས་ཤུགས་བཙལ་ཡས་ཀྱི་འབད་བརྩོན་བྱེད་ཀྱི་ཡོད་རེད་བ། ཨ་ནི།
དགེ་ལུགས་པས་ཀྱི་སོག་པོ་ཐུ་མེད་དང་མཉམ་པོ་འབྲེལ་བ་བྱེད་ཀྱི་ཡོད་རེད། ཐུ་མེད་ལབ་མཁན་དེ་དེང་སང་ནང་སོག་གི་མཁར་སྔོན་པོ་ལྟེ་བ་བྱས་ནས་ཡོད་རེད། འདི་ནས་ཡོང་དུས་སྐབས་སུ་ནང་སོག་ལབ་མཁན་དེ་དང་ང་རང་ཚོ་ཨ་མདོ་གི་ས་ཆ་མཉམ་པོ་འབྲེལ་བ་ཉེ་བ་སྐོར་ས་དེ་ཆགས་བསྡད་ཡོད་རེད། ནང་སོག་པོ་ནང་སོག་ཐུ་མེད་ལ་གི་གཞིས་ཆགས་ས་དེ་ཙམ་མ་ཟད་པའི་ཐུ་མེད་ལབ་མཁན་དེ་ཨ་མདོ་གི་མཚོ་སྔོན་པོ་རྒྱལ་རྒྱུད་ཚོ་ལ་དབང་བསྒྱུར་ཞེ་པོ་བྱས་བསྡད་ཀྱི་ཡོད་རེད་ཁོ་ཚོས་བོད་ལ་དབང་བསྒྱུར་བྱེད་མཁན་གྱི་ཕག་གྲུའི་སྐབས་སུ་ཨ་མདོ་གི་ས་ཁུལ་མང་པོ་ཅིག་ལ་སོག་པོས་དབང་བསྒྱུར་བྱས་བསྡད་ཀྱི་ཡོད་རེད་བ། སོག་པོའི་དཔོན་ཁག་སོ་སོས། འདིའི་ནང་ནས། སོག་པོ་ཤུགས་ཆེ་ཤོས་དེ་སུ་རེད་ཟེར་ན་ཐུ་མེད་ལབ་མཁན་དེ་དབང་བསྒྱུར་བྱས་བསྡད་ཀྱི་ཡོད་རེད་བ། ཨ་མདོའི་ས་ཁུལ་ལ། ང་རང་ཚོ། དབུས་གཙང་ངོས་ལ། རིན་སྤུངས་དང། གཙང་པ་དང། ཟེར་ཕག་གྲུ་དང་ཟེར་ཚོ་ལ་ཁོ་ཚོས་ཅིག་གིས་བྱས་ཅིག་གང་བྱས། ས་སྐྱའི་སྟོབས་ཤུགས་ཉམས་རྗེས་མཐའ་མ་དེ་མཐའ་མཚམས་ལ་བདག་པོ་ཞེ་དྲག་དབུས་གཞུང་གི་མཐའ་མཚམས་ལ་བདག་པོ་ཞེ་དྲག་མ་བརྒྱབ་པའི། སྐབས་སུ། ཨ་ནི་ས་མཚམས་ནས་སུ་ཡོང་གི་ཡོད་པ་རེད་ཟེར་ན་སོག་པོ་གིས། ཅིག་མུག་ཟ་བྱས་ཡོང་གི་ཡོད་རེད་བ། རྒྱ་ནག་གི་མུག་ཟའི་སྔོན་ལ་སོག་པོས་མུག་ཟ་བྱས་ཡོང་གི་ཡོད་རེད་བ། བྱས་ཙང་སྐབས་དེ་དུས་སོག་པོ་ཐུ་མེད་ཀྱི་དབང་བསྒྱུར་དེ་མང་པོ་ཅིག་ཨ་མདོ་གི་མཚོ་སྔོན་པོ་རྒྱལ་རྒྱུད་དེ་ཚོ་ལ་དབང་བསྒྱུར་བྱེད་སླད་དེ་དགོས་ད་དེ་འདྲ་བྱས་ཡོང་དུས་སྐབས་སུ་དུས་སྐབས་དེའི་སྐབས་སུ་ས་ཁུལ་དེ་ཚོ་ལ་བོད་ཀྱི་ཆོས་ལུགས་དེ་ནང་པ་སངས་རྒྱས་ཆོས་ལུགས་དེ་ཤུགས་ཆེ་བོ་ཅིག་སོག་པོའི་ངོས་ལ་བར་སྐབས་ཅིག་ཉམས་ཆག་བྱས་མ་ཁར་ཆགས་འདུག་ས་མན་ཆོས་ལུགས་ལབ་མཁན་དེ་དར་ཅིག་ད་ཧ་ལམ་ས་མན་ཆོས་ལུགས་ལབ་ན་ཅི་གང་བྱས་ད་བོན་གྱི་བཟོ་འདྲ་ཅིག་ད་ང་ཚོས་བོན་ཟེར་ན་བོན་ནག་པོ་ཞེས་པ་གཡུང་དྲུང་བོན་མ་ཡིན་པ་ཞིག་ད་ཟེར་ན་སེམས་ཅན་མང་པོ་ཅིག་སྲོག་གཅོད་བྱེད་ཅིང་ང་ཚོས་དེ་དག་གང་ལབ་དགོས་རེད་ད། འཚེ་བ་ཆོས་སུ་སྨྲ་མཁན་གྱི་བཟོ་འདྲ་ཅིག་ཆོས་ལུགས་ངན་པ་ཞོག་ཅིག་དར་ཤ་ལེ། བྱས་ཙང། ཧལ་ཧའི་ངོས་ལ་ཇོ་ནང་དང་འབྲེལ་བ་གང་འཚམ་བྱེད་ཅིག་ཆོས་ལུགས་ནང་པའི་ཆོས་དེ་དར་གྱི་ཡོད་རེད་དེ་འདྲས་ཅིག་གི་སྐབས་སུ་ཧལ་ཧ་ལ་ནང་པ་དེ་ཆེ་རུ་དར་ཡོང་དུས་སྐབས་སུ་དུས་སྐབས་དུས་སྐབས་སུ་ཐུ་མེད་ཀྱི་བརྒྱུད་པ་ཨལ་ཏན་ཁང་ལབ་མཁན་དེ་ཡང་ཁོ་རང་ཚོའི་ཆོས་ལུགས་དེ་བཞག་རྗེས

དར་བར་སོང་དུས་ད་ལྟའི་དུས་ཚོད་འདི་དངོས་གནས་རང་གི་ཆབ་སྲིད་ཀྱི་རྒྱབ་ལྗོངས་རྩ་བ་ནས་མེད་པ་བྱས་བྱས་བོད་ཀྱི་ད་སངས་རྒྱས་བསྟན་པ་འདི་ཡིན་པས་ན་ད་ལྟ་སོག་རིགས་ཡོད་སའི་ལུང་པ་འདི་གའི་ནང་ལོགས་ལ་དངོས་གནས་ད་དར་ཁྱབ་ཆེན་པོ་ཅིག་འགྲོ་གི་ཡོད་རེད་ལ་བཙན་བྱོལ་བོད་པའི་སྤྱི་ཚོགས་ནང་ལོགས་ལ་ཚུར་སོག་རིགས་ཁག་ནང་ཆོས་སློབ་སྦྱོང་གནང་གར་ཕེབས་ཀྱི་ཡོད་རེད་ད་ད་ལྟའི་དུས་ཚོད་འདི་བསྟན་པ་བྱང་ནས་བྱང་ལ་དར་བར་ཞུས་པ་ན་ཡང་འདི་ཆབ་སྲིད་ཀྱི་ད་ཤུགས་རྐྱེན་མེད་པའི་ཐོག་ནས་དངོས་གནས་ཀྱི་སངས་རྒྱས་ཀྱི་ད་ལུང་བསྟན་གནང་བའི་བཀའ་མོལ་འདི་བྱེད་ཀྱི་མེད་འགྲོ་ལགས། ལགས་འོ་རེད་ད་དེ་འདྲ་རེད་ང་ཚོའི་གི་ཆབ་སྲིད་ཀི་ཅིག་ཡོའ་མ་ར་སོག་པོ་དང་བོད་གཉིས་ཀི་བར་ལ་ཆབ་སྲིད་ཀི་ཅིག་ཅིག་ཡོའ་མ་ར་བ་ཁ་ར་བ་ཅིག་ཅིག་གནས་ཀ་གནས་ཚུལ་ལུགས་ཅིག་ད་ཡིན་པ་ན་དེ་ད་ངས་གོང་དུ་ཞུ་ཡའི་གཞི་རྩའི་ཀི་དེ་བསྟན་པ་བྱང་ནས་བྱང་དུ་དར་གསུང་བའི་ཀི་བཀའ་དེ་དངོས་གནས་ཀི་དོན་དངོས་པོའི་གནས་ཚུལ་ལ་འཇུག་ཡོའ་ར་བ། དོན་དངོས་པོའི་གནས་ཚུལ་ལ་ས་སྐྱའི་ཀི་སྐབས་སུ་ཡིན་པ་ན་རེད་སོག་པོ་ཀི་སྐབས་སམ་དགའ་ལྡན་ཕོ་བྲང་ཀི་དུས་སྐབས་སྐབས་སུ་ཡིན་པ་ན་རེད། དེ་འདྲའི་སྐབས་སུ་ཡིན་ན་ཁོ་འཇུག་བསྡད་ཡོད་རེད་དངོས་ཡོད་གནས་ཚུལ་དར་བསྡད་ཡོད་རེད་བ། རེད་ད་ཡིན་ན་ཡང་ཆབ་སྲིད་ཀྱི་ཅིག་འདིའི་ནང་ལོགས་ལ་ཡང་སྐབས་དེ་དུས་ཀྱི་དུས་ཚོད་དང་ཨ་ནི་སྲིད་དོན་མི་སྣའི་བེད་སྤྱོད་བཏང་བ་ཅིག་བྱེད་ཀྱི་ཡོད་རེད་བ།
འོ་ད་ཕེབས་ཏེ་ཐུན་མོང་གི་སྣང་ངོ་ལ་ད་ཐུན་མོང་དང་ཐུན་མོང་མ་ཡིན་པ་ལབ་ཡས་ཡོད་རེད་བ། ཐུན་མོང་སྣང་ངོ་ལ་དེ་འདྲས་ཅིག་དང་ཨ་ནི་ཡང་རྣམ་པ་དེ་འདྲས་ཅིག་བསྟན་དགོས་ཀྱི་ཡོད་ཟེར་འགྲེལ་བཤད་རྒྱག་སྟངས་རེད་བ་ད་ལྟའི་ང་ཚོའི་ཆོས་ལུགས་ཀྱི་འགྲེལ་བཤད་རྒྱག་སྟངས་འདི་རེད་བ། རེད་རེད་རེད། དོན་དངོས་ལ། དོན་དངོས་པོའི་གནས་ཚུལ་ལ་དུས་སྐབས་ཀྱི་སྐབས་སུ་སོག་པོ་ཚོ་དྲུག་དེ་ནང་ཁུལ་ལ་འཐབ་རྩོད་བྱེད་དགོས་པ་རེད་ནང་ཁུལ་ལ་ག་རེ་ཟེར་ན་འཐབ་རྩོད་ཟེར་ན་ང་ཚོ་ང་ཚོ་འདི་བོད་ཀྱི་ག་རེ་ཟེར་ན་ད་སྡེ་བ་ནང་ཁུལ་ཅིག་ཕན་ཚུན་ཅིག་ས་ཆ་ལ་རྩོད་གཞི་རྒྱག་གི་ཡོད་རེད་བ་ས་ཆ་དབང་སྒྱུར་གྱི་ཐོག་ལ་བྱས་ཙང་སོག་པོ་ཚོ་དྲུག་ནང་ཁུལ་ལ་རྩོད་རྒྱག་གི་འདུག་སྐབས་སུ་ད་ཁོ་ལ་ཧལ་ཧའི་གི་ཨ་ནི་ཆོས་ལུགས། ཇོ་ནང་བའི་ཆོས་ལུགས་དེ་སྤེལ་རྗེས་ཨ་ནེ་ཁུལ་གྱི་སྟོབས་ཤུགས་ཇོ་ནང་བའི་ཆོས་ལུགས་ཀྱི་དེ་དང་ཡིད་དབང་འཕྲོག་རྗེས་ཡང་དཔོན་ཁག་ཆུང་ཆུང་མང་པོ་ཞིག་དེའི་ཆོས་ལུགས་དང་འབྲེལ་གྱི་གཅིག་གི་ཆགས་ཡག་གི་རྣམ་པ་དེ་ཤུགས་ཆེ་བོ་ཡོང་ཡག་གི་ཅིག་ཚོར་སྣང་འབྱུང་བའི་དུས་སུ་ཨ་ནེ་ཐུ་མེད་ཕྱོགས་གཏོགས་ཀྱི་དེ་ལ་ག་རེ་ཟེར་ན་དེ་མ་མཇལ་ཞིག་ཁ་གཏད་གཅོག་ཡས་ཟེར་ན་འདྲ་ཁོ་ཚོ་སོ་སོ་རྗེས་ལུས་ཤོར་གྱི་རེད་བསམ་པའི་སྣང་པ་ཡོང་གི་ཡོད་ན་རེ་ཁ་མཆི་ཨ་ནེ་རྒྱལ་བ་བསོད་ནམས་རྒྱ་མཚོ་མ། གདན་འདྲེན་ཞུས་བྱས། ཨ་ནི་སངས་རྒྱས་ཆོས་ལུགས་ལ་ཁོ་ཚོས་འཇུག་ཡས་བྱས་པ་མ་རེད་པས་ལགས། ལོའོ་ལོ་ལོ། ད་དེ་བསམ་བློ་གཏོང་སྟངས་གཉིས་ནི་ཅིག་ཆོས་ལུགས་ཀྱི་བསམ་བློ་གཏོང་སྟངས་བྱས་ན་ཡང། སྐྱེ་བ་སྔོན་མའི་ལས་དང་དེ་འདྲས་ཀྱི་ཐོག་ནས་ག་རེ་ཟེར་ན་ད་ཅིག་བསོད་ནམས་དང། དེ་འདྲས་ཀྱི་ཅིག་འགྲེལ་བཤད་རྒྱག་ཆོག་གི་རེད་བ། ཡིན་ནའང་ང་ཚོས་དངོས་དོན་ལ་ཕ་གི་དེ་གི་དངོས་དངོས་དོན་ལ་ང་ཚོས་དེ་འདྲས་ཀྱི་རྒྱབ་ལྗོངས་ལ་བསམ་བློ་མ་བཏང་པའི་ཆབ་སྲིད་ཀྱི་གནས་བབ་དངོས་དོན་བསམ་བཏང་ན་ཁོ་ཚོ་སོ་སོས་ཀྱི་སྟོབས་ཤུགས་སྲ་བརྟན་ཡོང་བའི་དང་རྒྱ་སྐྱེད་གཏོང་བའི་ཆེད་དུ་ཨ་ནི་ང་ཚོས་བོད་ཀྱི་ཆོས་ལུགས་ལ་ཕ

སོག་ཡུལ་ལ་བྲོས་པ་དང་ནི་རྒྱལ་བ་ལྔ་པའི་ཡབ་བཙོན་ཁང་ནང་ལོགས་ལ་བཀྲོངས་པ་ད་དེའི་སྐབས་ལ་ཡིན་པས་ན་ཆོས་ལུགས་ཀྱི་འཐེན་འཁྱེར་དང་དེ་འདྲའི་མང་པོ་ཅིག་གི་དབང་གིས་མཐར་ཡང་སོག་པོ་འདི་ཡི་ནེ་ལེ་ད་རྒྱལ་མཆོག་སྐུ་ཕྲེང་ལྔ་པའི་སྐབས་ལ་བོད་ཀྱི་རྒྱལ་པོ་གུ་ཤྲི་ཧན་ཟེར་བྱས་བཞུགས་ཡོད་རེད་བ་བྱས་ཙང་སོག་པོ་ཡང་རོགས་རམ་ཡོང་ཡ་ད་འདི་སྐད་ཀྱིས་ནི་སྐྱབས་འཇུག་ཞུས་པ་ཞུས་ནས་རི་རོགས་རམ་ཞུས་པའི་ཐོག་ནས་སྡེ་པ་གཙང་པ་འདི་ཨ་ནི་དབང་ཤོར་ཡ་དང་དགའ་ལྡན་ཕོ་བྲང་གཞུང་དབུ་བརྙེས་ཡ་དེ་ད་འདི་ནས་བྱས་བྱས་བྱུང་པ་ཅིག་རེད་བ།
ལགས་འོ་གྲོགས་ལ་ད་དེ་ག་རང་རེད་ད་ག་རེ་བྱས་ཟེར་ན་དེ་ད་ང་ཚོས་ཀྱི་སོག་པོ་ལ་ཕྱོགས་གཉིས་ཆར་གྱིས་དེ་བཙལ་གི་ཡོད་རེད་བ་རྒྱབ་སྐྱོར་ལུགས་ཅིག་བཙལ་གི་ཡོད་རེད་བ་རྒྱབ་སྐྱོར་ཅིག་བཙལ་བའི་ནང་ནས་ཐོག་མའི་ཆ་ལ་གཙང་པ་དང་ཇོ་ནང་གཉིས་པོ་མཆོད་ཡོན་སྦྱིན་བདག་རེད་བ། ཨ་ནི་དེ་ད་ང་ཚོས་སོག་པོ་ཧལ་ཧ་རྒྱལ་རྒྱུད་དེ་ལ་ཇོ་ནང་བས་ཀྱི་བསྟན་པ

ཧལ་ཧ་ལབ་མཁན་དེ་སོག་པོ་ངོས་ལ་བྱས་ནས། མོང་གོ་ཧན་གྱི་སྐབས་སུ་ན་ནང་སོག་གི་བྱང་ངོས་ལ་དེ་རེད་ཁོ་ཚོ་ནང་སོག་ངོས་ལ་དེ་འདྲ་གི་ནང་སོག་ངོས་ལ་ཚུར་སླེབས་བྱས་ཨ་ནི་ཨ་མདོ་གི་ས་ཁུལ་དང་ནང་སོག་གི་ས་ཁུལ་དེ་ཚོ་ལ་དབང་བསྒྱུར་བྱས་རྗེས་ཐུ་མེད་ལབ་མཁན་དེ་ཉམས་ཆག་ཕྱིན་ཡོད་རེད་ད་གང་ཅའི་མདོར་བསྡུས་བཤད་ན་ཨལ་ཐན་ཧན་གི་བརྒྱུད་པ་ལ་གཞོལ་བ་དེ་དང་དེ་འདྲས་ཀྱི་བྱས་རྗེས་དེ་དང་དེ་དང་གཙང་པ་གཉིས་པོ་འབྲེལ་བ་བྱས་རྗེས་སོག་པོ་དེ་དང་གཙང་པ་གཉིས་པོ་འབྲེལ་བ་བྱས་རྗེས་ཨ་ནི་དགེ་ལུགས་པ་མེད་པ་བཟོ་ཡས་དང་སྐབས་དེ་དུས་ཁམས་ངོས་ལ་བེ་རི་རྒྱལ་པོ་ལབ་མཁན་ཅིག་ཡོད་ཁོ་ཚོ་བསྡེབས་བྱས་དགེ་ལུགས་པ་མེད་པ་བཟོ་ཡས་དང་ད། བཀའ་བརྒྱུད་པ་དང་ད་བོན་དང་དེ་ཚོས་ཀྱི་ཆོས་ལུགས་ཡར་སྤེལ་ཡས་ལུགས་ཞིག་དེ་འདྲས་ཀྱི་འཆར་གཞི་མང་པོ་ཞིག་བཏིང་ཡོད་རེད་དེ་བཏིང་ཡོང་དུས་བཀའ་ཟུར་ད་ད་གིན་ང་ཚོས་ཞུ་ཡས་དེ་རེད་ལས། དགེ་ལུགས་པས་ཀྱི་སུ་ལ་འབྲེལ་བ་བྱེད་རྒྱུ་གལ་རེད་ཟེར་ན་སོག་པོ་ཨོ་རོད་ལ་འབྲེལ་བ་བྱེད་རྒྱུ་གལ་རེད་བ། ཤིང་ཅང་ལ་ཡོད་རྒྱུ་དགོས་དུས་སྐབས་དེའི་སྐབས་སུ་སོག་པོ་ནང་ཁུལ་ལ་འགལ་ཟླ་ཡོང་བའི་སྐབས་སུ་ཐ་མ་དེ་ཨོ་རོད་ནང་གི་ཨོ་རོད་ཚོ་བཞི་ནང་ནས་ཧོ་ཤོད་ལབ་མཁན་དེ་རེད་ཧོ་ཤོད་ལབ་མཁན་དེ་ཤིང་ཅང་ནས་མར་མཚོ་སྔོན་པོའི་རྒྱལ་རྒྱུད་ལ་དབང་བསྒྱུར་བྱས་རྗེས་སོག་པོ་ཧལ་ཧ་ལབ་མཁན་དེ་རྩ་མེད་བཟོ་མཁན་དེ་སུ་རེད་ཟེར་ན། ཧོ་ཤོད་ལབ་མཁན་དེ་རེད། ཧལ་ཧ་རྩ་མེད་བཟོས་པ་ཡིན་པ་སོང་ཙང་ཁལ་ཁ་རྗེ་བཙུན་དམ་པའི་གི་ཡང་སྲིད་དེ་ད། ཇོ་ནང་བ་མིན་པར་གི་དགེ་ལུགས་པ་ལ་འགྱུར་བའི་གི་གནས་བབ་དེ་ཆགས་རེད་དེ་འདྲ་ཡིན་པ་སོང་ཙང་ད་མཐའ་མ་དེ་སོག་པོའི་ནང་ནས་སྟོབས་ཤུགས་ཆེ་ཤོས་དེ་དང་ཨ་མདོ་ངོས་ལ་དབང་བསྒྱུར་བྱེད་ཐུབ་མཁན་གྱི་ཤུགས་ཆེ་ཤོས་དེ་སོག་ཡུལ་ཁོ་རང་དབང་ཤུགས་ཆེ་ཤོས་ཨ་ནི་སོག་པོ་ཧོ་ཤོད་ལབ་མཁན་རེད། ཧོ་ཤོད་ལབ་མཁན་འདི་སུའི་སྦྱིན་བདག་རེད་ཟེར་ན་དགེ་ལུགས་པའི་སྦྱིན་བདག་རེད་ཧོ་ཤོད་ལབ་མཁན་དེ་རྗེས་ལ་ཁོ་རང་གི་བརྒྱུད་པ་དེ་གི་འགོ་ཁྲིད་གཅིག་སུ་རེད་ཟེར་ན་གུ་ཤྲི་ཁང་ལབ་མཁན་རེད་བ་ང་ཚོས་གུ་ཤྲི་ཧན་ལབ་མཁན། གུ་ཤྲི་ཧན་དེ་ཨ་ནི་ང་ཚོས་གི་སྡེ་པ་བསོད་ནམས་ཆོས་འཕེལ་དང་གཉིས་པོ་སྐྱིད་ཤོད་སྡེ་པ་ཨ་ནི་སྡེ་སྲིད་བསོད་ནམས་ཆོས་འཕེལ་ལབ་ཀྱི་རེད་ཁོ་རང་དང་གཉིས་པོ་འབྲེལ་བ་ཅིག་བྱུང་བསྡད་ཡོད་རོ། འདུག་སེ་བྱས་ཀྱི་གྲོ་ག་ལ་སོག་པོ་དང་དགེ་ལུགས་པའི་གི་གཉིས་འབྲེལ་བ་བྱས་ཀྱི་མཐའ་མ་དེ་སོག་པོ་གུ་ཤྲི་ཁང་ལབ་མཁན་ཡོད་པ་འདིས་གི་ཨ་ནི་ག་རེ་ཟེར་ན་དགེ་ལུགས་པ་དང་སྡེ་པ་སྐྱིད་ཤོད་པའི་གི་རྒྱབ་རྩ་བྱས་ཀྱི་ཨ་ནི་སྡེ་པ་གཙང་པ་དང་བཀའ་བརྒྱུད་པའི་གི་སྲིད་དབང་ཚུར་འཕྲོག་ཡོང་བའི་གི་གྲ་སྒྲིག་དེ་འདྲས་བྱས་རེད་ད་སྐབས་དེ་དུས་བོད་དེ་འབྲེལ་བ་གནས་བབ་ཛ་དྲག་པོ་ལ་རེད་དེ་རྒྱུན་གྲོ་ག་ལ་གསུངས་པའི་ནང་དག་རེད་རྒྱལ་བ་ཡོན་ཏན་རྒྱ་མཚོ་གི་སྔགས་བརྒྱབ་ཀྱི་ཨ་ནི་གཙང་པ་སྡེ་སྲིད་ཀརྨ་བསྟན་སྐྱོང་ཕུན་ཚོགས་རྣམ་རྒྱལ། གྲོངས་རེད་ཟེར་གྱི། བསྟན་སྲུང་དབང་པོ་རེད་ད་གང་ཅི། མཐུ་རྒྱབ་བཞག་སྔགས་འདི་འདྲ་རྒྱབ་བཞག་ཟེར་འདི་འདྲ་ཇི་འོས་དྲག་སྔགས་འདི་འདྲ་དྲག། དེ་ལ་བརྟེན་བྱས་རྒྱལ་བ་སྐུ་ཕྲེང་ལྔ་པའི་ཡང་སྲིད་ངོས། ད་ཕུན་ཚོགས་རྣམ་རྒྱལ་གྲོངས་པ་ཡིན་པ་སོང་ཙང་ཨ་ནི་ཀརྨ་བསྟན་སྲུང། བསྟན་སྐྱོང་དབང་པོ་རོ། ཀརྨ་བསྟན་སྐྱོང་དབང་པོ་གིས་ཨ་ནི་རྒྱལ་བ་སྐུ་ཕྲེང་ལྔ་པའི་ཡང་སྲིད་ངོས་འཛིན་ཆེད་དུ། ལམ་སང་མ་བཅུག་གི་དགག་བྱ་བྱས། ད་ཁོ་ངོས་འཛིན་བྱེད་དུ་བཅུག་པ་ཡིན་ན། ག་རེ་བྱེད་ཀྱི་རེད་ཟེར་ན། དགེ་ལུགས་པའི་གི་བསྟན་པ་འདི་ལ། གཅིག་གྱུར་གི་དབུ་བླ་བྱེད་ཡོང་གི་རེད་པ། ཨ་ནི་སོག་པོ་དང་མཉམ་པོ། མཆོད་ཡོན་འབྲེལ་བ་ཤུགས་ཆེ་བོ་བྱེད་རོགས་ཀོ་ཧེ་སི་ནའི་སྐུ་ཕྲེང་བཞི་པའི་ཡང་སྲིད་རེད་པ། འདི་འདྲའི་གི་གནས་བབ་གི་ཐོག་ནས། དམ་དྲག་བྱེད་ཡས་དང་རྒྱལ་བ་སྐུ་ཕྲེང་ལྔ་པའི་གི་ཡབ་བདུད་འདུལ་རབ་བརྟན་ཞུ་མཁན་དེ་ཐོག་མའི་ཆ་ལ་གཙང་པ་དང་མཉམ་པོ་མཐུན་པོ་ཡོད་རེད་མཐའ་མ་དེ་གཙང་པ་དང་མཉམ་པོ། དགྲ་ཟླ་ལ་ཡིན་པ་སོང་བ་ཡིན་པ་སོང་ཙང་ད་འདིས་གི་ཡང།

ངག་དབང་བློ་བཟང་རྒྱ་མཚོ་ཡང་སྲིད་ངོས་འཛིན་བྱེད་ཆོག་ཡས་གི་ད་ཆོག་མཆན་ལུ་ཅིག་རག་གཞི་ནས་ཡང་སྲིད་སྐུ་ཕྲེང་ལྔ་པ་ངོས་འཛིན་བྱས་སྐུ་ཕྲེང་ལྔ་པ་ངོས་འཛིན་བྱས་ཆོན་ཅིག་སོག་ཡུལ་ལ་འཁྲིད་རྩིས་ལུ་བྱེད་གི་ཡོད་རེད་སོག་པོས་འདི་འཁྲིད་ན་འགྲིག་གི་མ་རེད་ཟེར་གཙང་པས་དམ་དྲག་བྱས་གཙང་པས་སྐུ་ཕྲེང་ལྔ་པ་ངོས་འཛིན་བྱས་པ་དང་ལམ་སང་བཀྲ་ཤིས་ལྷུན་པོ་ལ་ཡར་འཁྲིད་བྱས་པཎ་ཆེན་རིན་པོ་ཆེ་ཡོངས་འཛིན་ཡར་ཡོད་རེད་ཟེར་ཡར་འཁྲིད་རྩིས་བྱེད་གི་ཡོད་རེད་ད་དེ་ཡང་དགེ་ལུགས་པས་གི་ཡར་བཏང་བ་ཡིན་ན་ཁོ་ཚོའི་ཆབ་སྲིད་ལ་དཀའ་ངལ་འཕྲད་གི་ཡོད་རེད་སྡེ་པ་སྐྱིད་ཤོད་པས་གནོད་སྐྱོན་བྱེད་གི་རེད་ཟེར་དེ་མ་གཏོང་ཡས་བྱས་འདི་འདྲས་གི་སྐུ་ལས་ཞིག་མང་པོ་ཞེ་གཅིག་བྱུང་ཡོད་རེད་བྱས་ཙང་ད་གནས་བབ་འདི་འདྲས་ཀྱི་ཁྱོད་འཛིན་དང་གནས་བབ་འདི་འདྲས་ཀྱི་འོག་ནས་མཐའ་མ་དེ་དགེ་ལུགས་པའི་རྒྱལ་བ་ཡོན་ཏན་རྒྱ་མཚོ་སོག་པོའི་མི་རེད་འདིས་ཀྱི་ཡང་སྲིད་དེ་སྐུ་ཕྲེང་ལྔ་པ་ལ་འདུག་སེ་དཀའ་ངལ་འཕྲད་དང་པཎ་ཆེན་སྐུ་ཕྲེང་བཞི་པ་བློ་བཟང་ཆོས་རྒྱན་གྱི་དགོན་པ་དེ་ནས་བཀྲ་ཤིས་ལྷུན་པོ་གི་འཁྲིས་ལ་ཨ་ནི་གཙང་པ་གི་ག་རེ་ཟེར་ན་དགོན་པ་བཀྲ་ཤིས་ཟིལ་གནོན་འམ་སྔོན་ན་བྱས་ན་ཆོས་འཁོར་ཡང་རྩེ་རེད་གང་ཅི་དགོན་པ་ཆེན་པོ་ཞིག་བརྒྱབ་བྱས་བཀྲ་ཤིས་ལྷུན་པོར་ཁ་གཏད་ཀྱི་གཅོག་ཡས་ཀྱི་རྣམ་པ་འདི་འདྲས་མཇལ་གྱི་འདུག་ཟེར་གྱི་གནས་བབ་འདི་ཚོ་སོག་པོས་ཧ་གོ་བྱས

དྭགས་པོ་བཀའ་བརྒྱུད་པ་ལ་སྦྱིན་བདག་ཞུ་གོ། བྱོན་ཅིང་ད་ལྟ་བ་དྭགས་པོ་བཀའ་བརྒྱུད་པ་ལ་ཞུ་གོ། ཨ་ནི་དེ་ནས་ཀརྨ་པ་ཡབ་སྲས་ཚང་མའི་སྦྱིན་བདག་གི་བཀའ་རབ་ཏུ་ཞུ་གོ། བཀྲ་ཤིས་ལྷུན་པོ་དང་གཞིས་ཀ་རྩེ་གྲོང་ཁྱེར་གཉིས་ཀྱི་བར་དེར། ཕུན་ཚོགས་རྣམ་རྒྱལ་སྐབས་ལ་ཆོས་སྡེ་ཞིག་བརྒྱབ་ཡོད་རེད། རྙིང་མའི་དགོན་པ་ཆེན་པོ་གཅིག་བརྒྱབ། འདི་བརྒྱབ་པའི་སྐབས་ལ་ནི། རྡོ་འདི་ཚོ་གང་ག་ལ་བཀྲ་ཤིས་ལྷུན་པོའི།

བཀྲ་ཤིས་ཟིལ་གནོན་ཟེར་དེ་བཀྲ་ཤིས་ལྷུན་པོ་མར་སླེབས་ཉེ་སོན་གྱི། ད་འདི་ཡང་གོ་བྲོ་པས་གསོལ་བ་རེ། རྐྱེན་རེ་བའི་ལོ་ཡང་ཡོང་དང་སོན་འདི་རེ་རེ་བ། བཀྲ་ཤིས་ཟིལ་གནོན་བརྒྱབ་པའི་རྐྱེན་གྱིས་ཨ་ནི་དགེ་ལུགས་ཁོ་ཚོ་ཙང་ནས་ཁྱེད་གོ་མ་ད། སོག་པོ་མེད་ན། སྦྱིན་བདག་དེ་འདྲའི། སེ་འདྲ་རྒྱལ་ཁ་ཡོང་བའི་སྒང་ལ་ད་རྗེས་སུ་ཨ་ནི་ཀརྨ་པ་སྦྱིན་བདག་གི། ཚོ་ཞག་སོ་ད་ཨ་ནི་ཞྭ་དམར་ཡོས་སོ་དེ་ཚོ་གྲགས་པ་གྱི་གོ་ད་ཁོ་ཚོས་ད་འདིའི་ལན་རེ་ད་ག་སོ་རེ་ཡོད་བཀྲ་ཤིས་ཟིལ་གནོན་བརྒྱབ་ཚར་དུས་སོག་པོས་ནི་ད་ཁོ་ཚོས་འདི་འདྲ་བྱེད་གི་ཡོད་རེད། དེ་འདྲས་ཀྱི་རྐྱེན་བྱས་ན་ཨ་ནི་ས་རྟ་ལོ་ཆིག་སྟོང་དྲུག་བརྒྱ་བཅོ་བརྒྱད་ཀྱི་ལོ་ལ་རེད། གཙང་པའི་དམག་གཙང་པ་དང་སྐུ་རབ་རྣམ་རྒྱལ་དྭགས་པོ་སྐུ་རབ་རྣམ་རྒྱལ་དང་དེ་ཚོའི་དམག་ཕོན་ཆེན་པོ་གཅིག་ཨ་ནི། ལྷ་སར་འབྱོར་ནས། ཐུ་མེད་ཐའི་ཇིའི་སྲས་ལྷ་བཙུན་གཞོན་པ་དང། སེ་ཆེན་ཏའི་ཆིང་སོགས་ཐུ་མེད་ཀྱི་རྒྱལ་རྒྱུད་ཧ་ར་ཧུ་ལ། ཁོན་དུ་ལུང་ཆུ་ཁུར་སོགས

འབྲས་སྤུངས་རི་ལ་ཡོད་པའི་གཙང་པའི་དམག་མི་གཅིག་མ་ལུས་པ་ཁོང་ཚོས་བསད་ཡོད་པ་ད་འབྲས་སྤུངས་རི་ལ་ཡོད་པའི་གཙང་ཁ་བསད་ཡོད་པ་རེད། བྱས་ཙང་ད་ཧ་ལམ་པའི་གཙང་པའི་གཙང་པའི་དམག་མི་པའི་རྩ་མེད་རེད་པ་བཟོས་པ་ཡིན་བསམ་བསམ་གཅིག་གཙང་ལ་སང་ཉིན་འདི་ལས་ལྷག་ཙམ་ཅིག་དམག་སྒར་ཅིག་ཡང་ཆུ་ཕ་རིར་བརྒྱབ་ཡོང་པ་རེད་གཙང་པས་ཡ་ཡིན་འབྱོར་ཡོང་དགོས་རེད་གཙང་པ་བྱས་ཙང་ཁོང་ཚོས་སོག་པོ་ཚོ་པའི་ཧོན་ཧོན་ཐོན་ཐ་རྒྱོག་རྒྱུ་མེད་པ་རེད་ཀ་ཙང་ལྷ་ས་འདི་ག་ཙིག་ཅིག་བསད་ཡོད་པ་རེད

སྟག་ལུང་ཕོ་མདོ་སླེབས་པ་རེད་ད་བྱང་སྟག་ལུང་ཕོ་མདོ་ཕར་ཐད་པ་རེད་ཁོང་ཚོ་གང་ག་ལོག་ད་འདི་ནས་སེ་འབྲས་ཀྱི་ནང་ལ་ཨ་ནི་གཙང་པའི་དམག་མི་ཡོང་པ་རེད་ཡོང་ནས་སེ་འབྲས་ཀྱི་ལྷ་ཁང་གཏོར་ཨ་ནི་སྒོ་དང་སྒེའུ་ཁུང་གང་ག་བཀོག་འཕྲོག་བཤུས་བརྒྱབ་ཞེ་དྲག་བྱས་པ་རེད་ཡང་གཙང་པའི་པའི་ཁྲིམས་མེད་ལུགས་མེད་བྱས། ལགས་འོང། འདི་ནས་ཡང་མུ་མཐུད་སྟོབས་ལགས་ཀྱིས་ངོ་སྤྲོད་གནང་རོགས་གནང། ད་གཅིག་གོང་ལ་གསུངས་མཚམས་འདི་ནས། ང་རང་ཚོའི་ལྟ་སྟངས་ལ་བྱས་པ་ཡིན་ན་དངོས་གནས་ཀྱི་གུ་ཤྲི་ཁང་གིས་སངས་རྒྱས་ཀྱི་བསྟན་པ་དང་ལྷག་པར་དུ་དགེ་ལུགས་པའི་བསྟན་པ་རང་ལ་དམིགས་བྱས་གཞན་པར་བསམ་བློ་ཁྱོན་ནས་མ་བཏང་པའི་གི་གནས་ཚུལ་ལུགས་ཞིག་མཐོང་གི་རེད་ང་ཚོའི་ཡིག་ཆ་དེ་ཚོ་བལྟས་པ་ཡིན་ན་བོད་པའི་ཡིག་ཆ་དེ་ཚོ་བལྟས་པ་ཡིན་ན་ད་ཡིན་པ་ཡིན་ན་ཨོ་རོད་ཀྱི་ཡིག་ཆ་དང་སོག་པོའི་ཡིག་ཆ་འགའ་ཤས་བལྟས་པ་ཡིན་པ་ཡིན་ན་ཁོ་ཚོ་གྲོས་བསྡུར་བྱེད་དུས་སྐབས་སུ་ཨ་ནི་བོད་དེ་རྒྱལ་བ་རིན་པོ་ཆེ་གིས་དབང་བའི་ས་ཆ་ཅིག་རེད་འདུག་ཨ་མངའ་ཁོངས་ཅིག་ཨ་ནི་དེ་ང་ཚོས་ལྟ་རྟོག་བྱེད་དགོས་ཡ་དེ་ང་ཚོའི་ལས་འགན་རེད་ང་ཚོ་ཨོ་རོད་དེ་སོ་སོའི་རྐང་པ་སོ་སོས་མ་བསྡམས་པའི་ག་ས་ག་ལ་འགྲོ་དགོས་ཡ་དེ་གལ་ཆེ་པོ་འདུག་ཨ་ཟེར་སྐད་ཆ་དེ་འདྲ་ཞིག་བཤད་པའི་གི་ཅིག་ཡིག་ཆ་གསལ་གྱི་འདུག་ཨ། ད་དེ་ལ་བལྟས་པ་ཡིན་པ་ཡིན་ན་ག་རེ་ཤེས་ཀྱི་ཡོད་རེད་ཟེར་ན། སོག་པོ་གི་དངོས་གནས་ཀྱི་དགེ་ལུགས་པའི་བསྟན་པ་གཅིག་པོ་ལ་བསམ་བློ་བཏང་རྗེས་བོད་ལ་ག་རེ་ཟེར་ན་ཧོ་ཤོད་ཧོ་ཤོད་བཞོ་བར་ད་ལྟ་གུ་ཤྲི་གི་བརྒྱུད་པ་དེ་རྒྱལ་བ་རིན་པོ་ཆེ་གི་སྐུ་ངལ་དང་དགེ་ལུགས་པའི་བསྟན་པ་དེ་དཀའ་ངལ་འཕྲད་ཀྱི་འདུག་ཟེར་གྱི་གནས་ཚུལ་འདི་གཅིག་པོ་ལ་བལྟས་རྗེས་ཡོང་རྒྱུ་ཅིག་མ་ཡིན་པ། སྡེ་པ་བསོད་ནམས་ཆོས་འཕེལ་གིས། ད་ག་རེ་ཟེར་ན་དེ་བྱས་ར་བ། གདན་འདྲེན་ཞུས་པ་ཟེར་ན་འདྲ་རྒྱབ་སྐྱོར་བཙལ་ར་བ། ཁོ་རྒྱབ་སྐྱོར་བཙལ་བ་དང་མཉམ་དུ་འདི་ལ་བོད་ལམ་སང་དང་ལེན་བྱེད་བྱེད་ཅིག་ཤོར་ཡོང་ཡ་དེ་དངོས་གནས་གི་དགེ་ལུགས་པ་ལ་དཀའ་ངལ་འཕྲད་གི་འདུག་བསྟན་དགེ་ལུགས་པའི་བསྟན་པ་ལ་དཀའ་ངལ་འཕྲད་གི་འདུག་ཟེར་གི་འདི་འདྲ་ཙམ་མ་ཡིན་པ་ཁོ་རང་ཚོ་ནང་ཁུལ་ཕའི་འགལ་ཟླ་ཤུགས་ཆེ་པོ་ཡོད་པ་དང་འགལ་ཟླ་འདི་གི་ཐོག་ནས་སོ་སོའི་གིས་ད་མངའ་ཁོངས་ཟེར་ན་འདྲ་དེ་སྟོབས་ཤུགས་ཆེ་རུ་བཏང་རྗེས་ཧ་ལམ་བོད་ཀྱི་ཐོག་ལ་ག་རེ་ཟེར་ན་ཁོ་ཚོའི་གིས་ཅིག། བདག་དབང་བདག་སྲུང་བྱས་ན་འདྲ་དེ་འདྲས་ཀྱི་ཐོག་ནས་དབང་བསྒྱུར་བྱས་ན་འདྲ་དེ་འདྲས་ཐེ་ཇུས་བྱེད་ཀྱི་བསམ་བློ་ཡོད་པ་དེ་དེ་ནི་ག་ལ་གང་འཚམ་ཅིག་ར་འཕྲོད་ཀྱི་འདུག་བསམ་བསམ་འདུག་ཨ། སོག་པོའི་ཡིག་ཆ་བལྟས་པ་ཡིན་པ་ན་ད་དེ་འདྲ་ཅིག་གསལ་གྱི་འདུག་ཨ། ཡིན་པ་ང་ཚོའི་ཡིག་ཆ་བལྟས་པ་ཡིན་ན་ད་བསྟན་འཛིན་ཆོས་ཀྱི་རྒྱལ་པོ་ཟེར་ཧ་ལམ་པའི་དེ་དགེ་ལུགས་པའི་གི་བསྟན་པ་ལ་དེ་ལས་བཀའ་དྲིན་ཆེ་བ་མེད་ཁྱོད་དང་ཁོ་རང་བས་དེ་འདི་འདྲའི། ཆེད་མངགས་དེ་འདྲའི་ཆེད་དུ་སྐུ་སྐྱེ་བཞེས་སྐྱོ་གསོ་ར་གཅིག་གིས་ཅིག་ཅིག་ཉིག་ཅིག་དེ་འདྲ་བསད་ཡོང་གི་འདུག་ཨ། དེ་དང་གནས་བབ་འདི་འདྲས་ཅིག་གི་འོག་ནས་ད་གུ་ཤྲི་ཁང་གི་ཨ་ནི། དམག་ཁྲིད་ཡོང་ཅིག་གཙང་པ་སྡེ་སྲིད་ལ་རོགས་པ་བྱེད་མཁན་ཧལ་ཧ་གི། ཨར་ས་ལང་ཉེ་ཆུ་ཁོ་མ་ནས་དངོས་གནས་བྱས་ན་གཙང་པ་ལ་རོགས་པ་ཡོང་བ་རེད་དེ་ཁོ། གུ་ཤྲི་ཁང་གིས་གོ་བསྐོན་བློ་ཁུག་བྱས་རྗེས་ཁོ་གཙང་པ་ལ་རོགས་པ་མ་བྱས་ཅིག་དགེ་ལུགས་པ་ལ་རོགས་པ་བྱེད་ཀྱི་གནས་བབ་ཆགས། ཨ་ནི། མཚོ་སྔོན་སྔོན་ལ། ཧལ་ཧ་གི་རྒྱུད་པས་དབང་བསྒྱུར་བྱས་ཏེ། ཆོག་ཐུ་གི་རྒྱུད་པས་དབང་བསྒྱུར་བྱས་ཏེ་མཐའ་མ་ཕམ་རྗེས་ཧོ་ཤོད་ཀྱི་གུ་ཤྲི་རྒྱུད་པས་དབང་བསྒྱུར་བྱས་ཨ་ནི་གུ་ཤྲི་གིས་མ་ནི་ཁོ་ཟན་ཐོད་དུ་བྱས་རྗེས་ཁམས་སྔོན་ལ་ཡོད་རྒྱུ་གི་བེ་རི་དཔོན་ལ་ཉིད་ལ་བཅོམ། ཨ་ནི་རིམ་པས་ཡ། དགེ་ལུགས། རྒྱབ་སྐྱོར་བྱེད་མཁན་གྱི་དེ་ཚོ་དང་གཅིག་མཉམ་དཔུང་པ་མཉམ་གཤིབ་ཀྱིས་གཞི་ནས་ཨ་ནི་གཞིས་ཀ་རྩེ་ལ་ཡོང་རྗེས་ཨ་ནི་གཙང་པ་སྡེ་སྲིད་ཕམ་ཉེས་བཏང་ཡས་ཀྱི་གནས་བབ་འདི་འདྲས་ཅིག་བྱུང། ཨ་ནི་དེ་ནས་ཨ་ནི་རྒྱལ་བ་སྐུ་ཕྲེང་ལྔ་པ། ལྷ་ས་ནས་གཞིས་ཀ་རྩེ་བསམ་འགྲུབ་རྩེ་ལ་གདན་འདྲེན་ཞུས་རྗེས་ཨ་ནི་བོད་ཆོལ་ཁ་གསུམ་ཕུལ་ཡིན་ཟེར་རིགས་ཨ་ནི་ཁོ་རང་གུ་ཤྲི་ཁང་ཁོ་རང་བརྒྱུད་པ་དང་བཅས་པ་བསྟན་པ་ཆོས་སྦྱིན་གྱི་སྦྱིན་བདག་ཟེར་ན་ད་རྒྱལ་བ་རིན་པོ་ཆེ་གི་མངའ་འོག་ལ་ཆབ་འབངས་སུ་གཏོགས་པ་ཡིན་བསྡད་ཀྱི་ཡིན་ཟེར་གི་ད་གནས་བབ་འདི་འདྲས་ཅིག་འོག་ཏུ་ཨ་ནི་དགའ་ལྡན་ཕོ་བྲང་གི་སྲིད་གཞུང་དེ་སྤྱི་ལོ་ཆིག་སྟོང་དྲུག་བརྒྱ། བཅུ་ཞེ་གཉིས་ལོ་ལ་དབུ་བརྙེས་བསྡད་པའི་གནས་བབ་འདི་འདྲས་ཅིག་རེད་ལས་ད་ཡིན་པ་ན་སྐབས་དེ་དུས་སོག་པོའི་དམག་ཡར་མར་དྲངས་ཡས་ཀྱི་ཐོག་ལ་རྒྱལ་བ་རིན་པོ་ཆེ་གི་སྐུ་ལས་ལུས་ཅག་མང་པོ་སྐྱེས་ཡོད་རེད་ག་རེ་ཟེར་ན་རྒྱལ་བ་རིན་པོ་ཆེ་གི་གཞི་རྩའི་གི་གཙང་པ་གི་ཚུལ་དང་དགེ་ལུགས་པ་གི་བསྟན་པ་ལ་བལྟས་ཚེ་གནོད་སྐྱེལ་གྱི་འདུག་དགོངས་ཡ་ཡོད་ཀྱི་རེད་ཡིན་ན་ཡང་ཕྱོགས་གཅིག་ནས་རྒྱལ་བ་རིན་པོ་ཆེ་ཁོང་རང་གི་དགོངས་པ་བཞེས་སྟངས་ལ་དེ་འདྲས་ཅིག་གཙང་པའི་འོག་ནས་སྲིད་དབང་འཕྲོག་ཡས་དང་ཨ་ནི་རྦད་དེ་དགེ་ལུགས་པ་གི་གཞུང་བཙུགས་ཡས་གི་དགོངས་གཞི་ཐོག་མའི་བྱ་ལས་དེ་འདྲ་མི་འདུག་ཨ།
ས་དེ་ཚང་མ་བཟོ་མཁན་དེ་སྡེ་པ་བསོད་ནམས་ཆོས་འཕེལ་དང་ཨ་ནི་གུ་ཤྲི་ཁང་ཁོ་རང་གཉིས་རེད་རྒྱལ་བ་རིན་པོ་ཆེ་གིས་གུ་ཤྲི་ཁང་གི་དམག་དེ་ཨ་ནི་ཁམས་ལ་ཡོད་རྒྱུ་གི་ཆོག་ཐུ་བཅོམ་ཚར་དབང་བསྒྱུར་བྱས་ཚར་བའི་རྗེས་ལ་ཨ་མདོ་ལ་ཁོ་རང་ཚོ་བསྡད་ཡོད་ར་གུ་ཤྲི་བསྡད་ཡོད་ར་ཁམས་ལ་ཨ་ནི་ཆོག་ཐུ་དབང་བསྒྱུར་བྱེད་དགོས་ར་ཆོག་ཐུ་མེད་པ་བཟོས་རྗེས་ཨ་ནི་གཙང་ལ་ཡར་ཡོང་གི་མ་རེད་མར་ལོག་བཞག་ཤོག་ད་ནི་གཙང་པས་ང་ཚོ་ལ་འོ་ཙམ་ཡག་པོ་བྱེད་ཀྱི་འདུག་དེས་འགྲིག་ས་རེད་པ་ཇོ་ནང་བ་ནང་ད་ནི་ཡོང་གི་མ་རེད་ཇོ་ནང་བ་ཁོ་རང་ཚོ་གི་ད་དབུ་ལ་ཡི་རེད། དེ་མིན་དུ་དེ་འདྲ་ད་ཅིག་འཛིང་ག་བྱེད་ན་སྨིན་དྲུག་འབྲས་ལ་རྫིང་བ་དེ་ནམ་མཁའ་སྤུ་ཡིས་རྒྱོང་བའི་དཔེས་བཤད་ཅིང་ང་ཚོས་དེ་ནང་དག་དེ་འདྲ་གཙང་པ་ལ་ཅིག་དགྲ་བསགས་བསྡད་པ་ཡིན་ན་ཉི་མ་གཅིག་རྦད་དེ་མི་མེད་པའི་ལུང་སྟོང་ཅིག་ལ་ནི་ཐ་ར་ཚུབ་ཚུབ་ཚུབ་ལ་གྲོལ་རྒྱུ་གལ་གི་རེད་ད་ཟེ་དེ་འདྲས་བྱས་པ་མི་སོང་ཙང་སྡེ་པ་བསོད་ནམས་ཆོས་འཕེལ་ལ་ཡང་སེ་ཡང་སེ་ཁ་ཞེ་བོ་ཞིག་གནང་འདུག་ཨ། ལོ། ཡང་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་དེ་སྔ་ཡང་ངོ་སྤྲོད་འདུག་ཅིག་གནང་བཞག། ཀླུ་གུག་སེང་སྟེ་ཁ་ཐུག་ཏུ་བ་གཅིག་ལ་གཡས་སྐྱིལ་རབ་ཅིག་བཏང་ནས་དབུ་གུར་སྐྱོན་ཤུགས་མེད་འགྲོ། འདི་ས་ལ་ཨ་ནི། གནས་ཚུལ་དེ་ཞུ་མཁན་དེ། ཞུ་བའི་སྒང་ལ་སྡེ་པ་དེ་གར་ཡོག་རེད་སྡེ་པ་དེ་གར་ཡོག་རེད་ཨ་ནི་སྡེ་པས། དཔེ་ད་འདི་ཡག་པོ་ཞེ་དྲག་བྱུང། ཨ་ནི་རྒྱལ་བ་རིན་པོ་ཆེའི་སྙན་ལ་ག་རེ་ག་དོ། གན་དེ་ཞུ་བའི་སྒང་ལ། ཨ་ནི་རྒྱལ་བ་རིན་པོ་ཆེས་འདི་ཡག་པོ་ཞེ་དྲག་རེད་ད་བེ་རི་ཅི་ད་འདི་བྱས་ཚར་སོང་ན། ཨ་ནི་འདི་ནས་གུ་ཤྲི་ཁང་རང་ཕར་ལོག་དེ། ཆུན་བུ་ཤི་ཉན་རིམ་འདྲ་ཡོད་ན་འདི་ནས་ཨ་སྟོང་ན་མ་གཏོགས་ཕར་ལོག་དེ་ད། པའི།

འཕྱོང་རྒྱས་ཀྱི་གནས་ཚུལ་འདི་ལ་དགོངས་པ་བཞེས་དང་ཟེར་བ་འཕྱོང་རྒྱས་ཀྱི་གནས་ཚུལ་དགོངས་པ་བཞེས་ཟེར་ཏེ་ཁོ་རང་ཡབ་དེ་གཙང་པས་བསད་པ་རེད་ཟེར་བ་རེད་བསད་པས་ད་ལན་སློག་དགོས་རེད། ཟེར་བ་ན་རྒྱལ་བ་རིན་པོ་ཆེས་ང་ནི། དགེ་སློང་གི་སྡོམ་པ་ལེན་པ་ཅིག་ཡིན་མི་གསོད་ངས་རྩ་ནས་བྱེད་ཐུབ་མེད། ད་དེ་ཡིན་ང་རྩ་ནས་བྱེད་གི་མེད། རྒྱལ་བ་རིན་པོ་ཆེས་འདིའི་དགོངས་དག་པས་མཐར་གྱིས་དང་ནི་རྩ་ནས་མ་གསུངས་པ་རེད།

ལོག་ལ་བ་ཡིན་ན་ཁྱེད་རང་བདེ་བོ་མེད་བ་ན་ང་རང་གིས་འགྲོ་གོ། དེ་འདྲས་ཅི་ང་ཅི་པ་དེ་ཁྱོན་ནས་ཅིག་བྱེད་ཀྱི་མ་རེད་ང་འཕྱོང་རྒྱས་པའི་མི་རྒྱུད་ཐ་མ་ཅིག་གི་དགེ་སློང་གིས་གར་སེ་ན་དེ་འདྲས་ཅི་ནམ་ས་ཆོས་སྐྱོ་ཅིག་གིས་ཨ་ནི་ཆོས་ཀྱི་ཁྲི་ལ་རྩ་ཁྱོད་སི་དམག་གི་ལས་བྱེད་སའི་དེ་འདྲ་པས་སི་འདོད་མེད་སི། ཞེ་བོ་ཞིག་བཀག་པོ་གནང་ཡོད། ད་དེ་ཚོ་ཚང་མ་ལ་སྡེ་པ་བསོད་ནམས་ཆོས་འཕེལ་མ་ཉན་ཅི་ཐ་མ་དེ་ཨ་ནི་གཙང་ལ་ཡར་འགྲོ་ཅི་གཞིས་ཀ་རྩེ་གི་རྫོང་དེ་སུ་གླིང་འདི་ག་སུ་ལེན་མ་ཐུབ་དཀའ་ལས་ཞེ་པོ་བྱུང་རེད། ལེན་མ་ཐུབ་དཀའ་ལས་ཞེ་པོ་བྱུང་དུས་སྐབས་སུ་ད་སྡེ་སྲིད་བསོད་ནམས་ཆོས་འཕེལ་ཞལ་གྱི་རྒྱལ་བ་རིན་པོ་ཆེ་ལ་ལས་བར་མི་བྱེད་དགོས་ཀྱི་དེ་འདྲས་ཀྱི་བཀའ་དེ་འདྲ་གནང་དགོས་བ་རེད་ཡ་ཅི། ཨ་ནི་སྐབས་དེ་དུས་རྒྱལ་བ་རིན་པོ་ཆེ་གི་ཞལ་བཞེས་ཁྱོན་ནས་བཞེས་ཀྱི་མི་འདུག་སྐུ་ཕྲེང་ལྔ་པས་ད་ངས་སྔོན་མ་ཞེ་པོ་ཞིག་ད་ཉན་གི་མི་འདུག་ད་ག་བ་ཐུག་བ་ཡིན་ན་བྱེད་ཡོད་བ་མ་རེད། ང་ཡི་དེ་ཡོང་གི་མ་རེད་གསུངས་ཀྱི་ད་ག་འདྲ་ཞིག་ཐུག་བ་ཡིན་ན་ཡོང་གི་མ་རེད་གཙང་པས་ཀྱི་ད་དེ་ལན་རྒྱལ་ཁ་ཐོབ་ན་ཐོབ་རེད་མ་ཐོབ་ན་ད་དགེ་ལུགས་པས་ཀྱི་ད་ང་ཡ་གི་གནས་བབ་དེ་ད་ཡོང་ཡ་ཁོ་རང་ཡོད་བ་མ་རེད། དེ་འདྲས་ཀྱི་བཀའ་སློབ་ཅིག་གནང་བྱས་ཐ་མ་དེ་ཨ་ནི

རྒྱལ་བ་རིན་པོ་ཆེ་ཡང་ཁྲི་ལ་མངའ་གསོལ་བའི་མི་འདི་ཁོ་རང་ཡང་ཆོས་ཀྱི་འབངས་ཆོས་འབངས་སུ་གཏོགས་ཡིན་སྲིད། ད་ལྟའི་དུ་ཀཱུ་ལའི་གོས་བཟང་ནང་གསལ་པོ་ཞེ་པོ་ཡོད་རེད། དུ་ཀཱུ་ལའི་བྱས་ཙང་ང་ཚོས་ཀྱིས་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ལོ་ལ་དགའ་ལྡན་ཕོ་བྲང་སྲིད་དབང་ཐོག་མ་དབུ་བརྙེས་དུས་སྐབས་སུ་ས་སྐྱ་དང་གཅིག་པ་ཆོལ་ཁ་གསུམ་ལ་དབང་བསྒྱུར་བྱེད་ཐུབ་ཀྱི་ཡོད་ཟེར་གྱིས་ང་ཚོས་ཀྱིས། ཕ། དེ་བཤད་ལུགས། རྒྱ་སྒོ་ཕྱུང་བ་དེ། རྒྱ། བས་ན་ཆ་ཚང་ལ་རྒྱ་ཡོད་རྒྱུ་ལ་བྱེད་པ་རེད་ལབ་ལ། འོ་འདི་འདྲའི་ལགས་སོ་ལགས་སོ། ལགས། བྱས་ཙང་ད་ཆིག་སྟོང་དྲུག་བརྒྱ་བཞི་བཅུ་ཞེ་གཉིས་ཀྱི་ལོ་ལ། ཨ་ནི་དགའ་ལྡན་ཕོ་བྲང་གཞུང་འདི། དབུ་བརྙེས་པ་རེད་ལ་ཨ་ནི་རྒྱལ་མཆོག་སྐུ་འཕྲེང་ལྔ་པ་མཆོག་ནས་ཨ་ནི་རྒྱལ་སྲིད་ཆོས་སྲིད་ཀྱི་ད་ལུགས་གཉིས་ཀྱི་ཨ་ནི་ཐུགས་འགན་འདི་བཞེས་གནང་ཡོད་རེད་སྐབས་དེ་དུས་ཡིན་པས་ན་གོ་ཤྲི་ཧན་ལ་ཨ་ནི་རྒྱལ་མཆོག་སྐུ་འཕྲེང་ལྔ་པ་ཆེན་པོ་མཆོག་ནས་ཡང་བསྟན་འཛིན་ཆོས་ཀྱི་རྒྱལ་པོའི་ཨ་ནི། ཆོ་ལོ་དང་ཐམ་ག་བསྩལ་གནང་བ་བྱེད་བྱས་ཡོད་རེད། བྱས་ཙང་ད་དེ་ནས་ཡིན་པ་ཡིན་ན་ད་ཅིག་གོང་ལ་ང་ཚོ་སྟོབས་ལགས་ཀྱིས་གསུངས་པ་ནང་བཞིན་གྱིས་ནི་གུ་ཤྲི་ཧན་གྱིས་ད་སོག་རིགས་དེ་གས་ཡིན་པས་ན་དགའ་ལྡན་ཕོ་བྲང་གཞུང་གི་མངའ་འོག་ལ་བསྡད་ཀྱི་ཡིན་ཟེར་བྱས་གསུངས་པ་དང་ནི་ད་ཅིག་གོང་ལ་གསུངས་ཡག་གི་ས་ཆའི་མིང་འདམ་གཞུང་ཟེར་ཡག་དེ་ཡིན་པ་ཡིན་ན་ཨ་ནི་གསུང་སྲོལ་གཅིག་ལ། གུ་ཤྲི་ཧན་བསྟན་འཛིན་ཆོས་རྒྱལ་ལ་རྒྱལ་བ་རིན་པོ་ཆེ་ནས་ནི་ཁྱེད་རང་ཚོས་ནི་གཞུང་ས་ཆ་གཅིག་བདམས་ཞེས་བྱས་རྗེས་ནི་བདམས་པའི་གཞུང་དེ་ཁོང་ཚོ་སྡོད་ས

རྒྱལ་བ་སྐུ་ཕྲེང་བདུན་པ་རྒྱལ་ས་ལྷ་ས་བར་ལ་གདན་འདྲེན་ཞུ་ཐུབ་པ་བྱུང་ཡོད་རེད་ལ་དེའི་རྗེས་ལ་ཡིན་ན་ཇུན་གར་གྱི་རྟ་དམག་དེ་བོད་ནས་ད་ཕྱིར་འབུད་བཏང་ཡོད་དུས་སྐབས་དེ་དུས་ཀྱི་གནས་བབ་དང་ཇུན་གར་གྱི་དམག་དེ་ཕྱིར་སྐྲོད་བཏང་པ་དང་དེའི་འབྲེལ་ཡོད་ཀྱི་ཞིབ་ཕྲ་འདི་གའི་ངོ་སྤྲོད་ཅིག་གནང་རོགས་གནང། ལགས་འོ་ད་སྒྲོལ་དཀར་ལགས་སྤྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་བདུན་ཡན་དུས་ཚོད་ལ་ཆགས་བསྡད་ཀྱི་ཡོད་རེད། དེའི་གནས་སྟངས་དེ་ལ་ཆ་བཞག་པ་ན་དུས་སྐབས་འདིའི་སྐབས་སུ་སྤྱི་བཏང་གི་ང་ཚོའི་བོད་པའི་གི་གནས་བབ་ཟེར་དགོས་རེད། བོད་དང་བོད་ཀྱི་གཡས་གཡོན་གྱི་གནས་བབ་དེ་ཚོ་ག་ལུགས་ཆགས་བསྡད་ཡོད་རེད་དེ་ཚོ་སུ་ཕྱི་ལོ་ཆིག་སྟོང་བདུན་བརྒྱ་བཅུ་བདུན་ཡན་དེ་ཚོ་ལ་ད་ཇུན་གར་བས་ཀྱིས་ད་བོད་ལ་དབང་བསྒྱུར་བྱས་ཏེ་འགོ་བཙུགས་རྗེས་ལོ་གསུམ་དུ་ཆིག་སྟོང་བདུན་བརྒྱ་བཅུ་བདུན་ནས་ཆིག་སྟོང་བདུན་བརྒྱ་ཉི་ཤུ་བར་དུ་སོག་པོ་ཇུན་གར་བས་ཀྱིས་བོད་ལ་དབང་བསྒྱུར་བྱས་ཀྱི་ལོ་ནང་ཆགས་བསྡད་ར། ཇུན་གར་བས་བོད་ལ་དབང་བསྒྱུར་བྱེད་པའི་དུས་ཚོད་འདི་ཡི་ནང་ལ་ད་ཡང་བོད་ཀྱི་ཤར་ཕྱོགས་ཀྱི་ངོས་ལ་ཨ་མདོ་རྒྱལ་རྒྱུད་དེ་ཚོ་ལ་ཡང་སོག་པོ་ཇིན་ཝང་གིས་བློ་བཟང་བསྟན་འཛིན་ལབ་མཁན་ཅིག་ཡོད་ར་ཁོ་རང་གཙོ་བོ་བྱེད་པའི་གི་སོག་པོའི་གི་ཡང་རྒྱལ་ཕྲན་གཞན་པ་འདི་འདྲ་བཞིན་མང་པོ་ཞིག་དབང་བསྒྱུར་བྱས་བསྡད་ཡོད་ར་བྱས་ཙང་ད་འདི་འདྲས་ཡིན་དུས་སྐབས་སུ་འདི་གཉིས་བར་ལ་ལྟ་ཚུལ་གར་སོང་ན་ཡང་གཅིག་གྱུར་ལ་ཡོད་པ་མ་རེད་དངོས་གནས་བྱས་པ་ཡིན་ན་ད་ཇིན་ཝང་གི་རྒྱུད་པ་འདི་ང་རང་ཚོ་བོད་རང་གི་གཞུང་སོག་ལབ་མཁན་དེ་ཆགས་བསྡད་དགོས་རེད་རྒྱུ་མཚན་ག་རེ་ཟེར་ན་ཇིན་ཝང་བློ་བཟང། བསྟན་འཛིན་ལབ་མཁན་འདི་གི་སུའི་བུ་རེད་ཟེར་ན་བཀྲ་ཤིས་བ་དུར་ཟེར་མཁན་ཅིག་ཡོད་རེད་ཁོ་རང་གི་བུ་རེད་བཀྲ་ཤིས་བ་དུར་ལབ་མཁན་འདི་གུ་ཤྲི་ཁང་གི་རྒྱུད་པ་ལོ་ཆགས་རྒྱུད་པའམ་བུ་ཁ་ཤས་ཀྱིས་བུ་རེད་ཁོས་ད་ཕལ་ཆེར་ཅིག་བྱས་ན་གུ་ཤྲི་ཁང་གི་བུ་དེ་འདྲས་ཀྱི་རིགས་ད་དེ་འདྲས་རིགས་རྒྱུད་དེ་འདྲས་ཡིན་ས་རེད་བྱས་ཙང་འདི་ཚོ་འདྲས་སོག་པོ་ཚང་མ་ལོ་ཧོ་ཤོད་ཆགས་བསྡད་ཡོད་རེད་གནས་སྟངས་ལོ་ག་འདྲ་ཆགས་བསྡད་ཡོད་རེད་ཟེར་ན་མཚོ་སྔོན་ངོས་ལ་དབང་བསྒྱུར་བྱེད་མཁན་གྱི་ཇིན་ཝང་གི་རྒྱུད་པ་དེ་དང་བོད་ལ་དབང་བསྒྱུར་བྱེད་མཁན་གྱི་ཇུན་གར་བས་ཀྱི་རྒྱུད་པ་དེ་གཉིས་ཆར་ལོ་ཡས་ཁོ་རང་ཚོ་ག་རེ་རེད་ཟེར་ན་སོག་པོ་སྟོད་སོག་ལབ་མཁན་དང་སོག་པོ་གར་སོང་ན་ང་ཚོ་ནམ་རྒྱུན་གྱི་ཞིང་དེ་སོག་པོ་ཨོ་རོད་ལབ་མཁན་ཅིག་ཡོད་རེད་པ་དེ་ཤ་ཆེ་ན་ཤིང་ཅང་རྒྱལ་རྒྱུད་ཀྱི་སོག་པོ་རེད་ད་ཡིན་པ་ཡིན་ན་ལ་ཁོ་གཉིས་ཀྱི་དུས་བབ་འདིས་ཀྱི་སྐབས་སུ་གནས་སྟངས་ལོ་ཆེ་སོ་སོའི་མངའ་ཁོངས་ལོགས་ཀ་ཆགས་བསྡད་རེད་བྱས་ཙང་ད་ལོགས་ཀ་ཆགས་བསྡད་ཡོད་སའི་དུས་སྐབས་འདིའི་སྐབས་སུ་ད་རྒྱ་ནག་ལ་ཡང་མན་ཇུ་གོང་མ་དེ་ད་སྟོབས་ཤུགས་ལོ་ཆེ་རུ་འགྲོ་དགོས་རེད་མན་ཇུ་ཡུང་ཀྲིན་དང་ད་ཁང་ཤིས་དང་དེ་ཚོ་གི་ལོ་ནང་དེ་ཡན་དུས་ཚོད་ཆགས་བསྡད་རོ་བྱས་ཙང་རྒྱ་ནག་སྟོབས་ཤུགས་ཆེ་རུ་འགྲོ་སྟེ། ད་ཀྱི་གནས་བབ་འདི་འདྲའི་འོག་ཏུ་ཁ་སང་ང་རང་ཚོ་དེ་གོང་ལ་འགྲོ་བ་ནང་ད་རྒྱལ་བ་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་དེ་ལི་ཐང་ལ་འཁྲུངས་རྗེས་ད་དུས་སྐབས་འདིའི་སྐབས་སུ་ཨ་ནི་ལྷ་བཟང་གི་དཀའ་ངལ་དང་ཇུན་གར་བའི་དཀའ་ངལ་དེ་འདྲ་ཞིག་གིས་ཡ་རྒྱལ་བ་རིན་པོ་ཆེ་ཁ་ཐུག་ཡར་གདན་འདྲེན་ཞུ་བའི་དེའི་ཐོག་ལ་དཀའ་ངལ་ལོ་ཆེ་འཕྲད་ཡོད་རོ། ད་དེ་འདྲའི་དཀའ་ངལ་འཕྲད་དུས་སྐབས་སུ་གཙོ་ཆེ་ཤོས་དེ་ཨ་མདོ་རྒྱལ་རྒྱུད་ཀྱི་ཨ་ནི་ཨེ་ས་ཁུལ་དེ་ཚོ་ལ་སོག་རིགས་ཀྱི་དཔོན་པོ་དང་གཙོ་བོ་ཇིན་ཝང་བློ་བཟང་བསྟན་འཛིན་རེད་དེ་ཚོ་གིས་འགན་ལོ་འཁྱེར་གྱིས་ཨ་མདོ་རྒྱལ་བ་རིན་པོ་ཆེ་ལ་ཞབས་ཕྱི་བསྒྲུབ་ཆེད་སྐུ་འབུམ་དགོན་པ་ལ་ལ་མོ་ཞབས་དྲུང་ཕ་ཆེན་སྐུ་ཕྲེང་གསུམ་པ་ཡོད་ཁོ་རང་ཡོངས་འཛིན་གྱི་ཚོགས་ལུས་ཀྱི་གནང་རྗེས་གསན་བསམ་སློབ་གཉེར་གནང་ཡ་དང་དེ་འདྲས་ཀྱི་གནས་བབ་དེ་ཚོ་བྱུང་ད་དེ་ཁ་སང་ང་ཚོས་ཀྱི་གོང་ལ་འགྲོ་ཚར་ད་འདི་ནས་ཡར་གདན་འདྲེན་ཞུ་ཡའི་གི་དུས་སྐབས་སུ་གཙོ་ཆེ་ཤོས་དེ་སྐབས་དེ་དུས་ཀྱི་མཚོ་སྔོན་ལ་རྒྱལ་རྒྱུད་གི་ཇིན་ཝང་གི་རྒྱུད་པ་འདི་ཚོ་དང་འདི་ཡུལ་གྱི་སོག་པོ་དེ་མོ་དང་ཇུ་ནང་ལབ་མཁན་སུ་ར་དེ་ར་ཡོད་རེད་དེ་ཚོ་གིས་སྟབས་བསྟུན་ལོ་བྱེད་མ་ན་བསམ་གྱི་མན་ཇུ་སྟོབས་ཤུགས་ཆེ་རུ་འགྲོ་དུས་སྐབས་སུ་མན་ཇུ་ལའང་ཁར་སྣ་ས་དང་སྙན་སེང་ལབ་དགོས་རེད་ང་ཚོས་ཞུས་ཡོད་རེད་དེ་སྐུ་ཕྲེང་བདུན་པ་སྐལ་བཟང་རྒྱ་མཚོ་ལ་ཡང་གདན་འདྲེན་ཞུ་གི་ཡིན་ཟེར་ཞིང་དེ་གདན་འདྲེན་ཞུས་དུས་སྐབས་སུ་མན་ཇུ་ད་ལག་པ་འཆང་ཡ་རག་པ་ཡིན་ན་མཚོ་སྔོན་རྒྱལ་རྒྱུད་ཀྱི་སོག་རིགས་དང་ཨ་ནི་བོད་ཀྱི་གནས་བབ་ཀྱི་ཐོག་ལ་ལག་པ་ལོ་འཆང་ཡ་རག་པ་ཡིན་ན་ད་ཁོ་ཚོ་གོ་སྐབས་ཞེ་པོ་ཅིག་ལ་བརྩིས་ཡོད་རེད་དེ་ཚོས་ག་རེ་རེད་ཟེར་ན་དུས་སྐབས་དེའི་སྐབས་སུ་མན་ཇུ་ལ་དཀའ་ངལ་དེ་སུས་སྤྲད་ཀྱི་ཡོད་རེད་ཟེར་ན་སོག་པོ་ཇུན་གར་ཚེ་དབང་རབ་བརྟན་གྱི་བརྒྱུད་པ་དང་དེའི་སྔོན་ལ་ཕྱིན་ན་དགའ་ལྡན་ལབ་མཁན་བྱུང་བ་རེད། འདི་དང་དགའ་ལྡན་དང་མན་ཇུ་གཉིས་པོ་ཞོ་དམག་ཤོར་བ། ད་དགའ་ལྡན་དེ་ཕམ་ཉེས་ལུགས་ཀྱི་སྤྲོ་སར་ད་དེ་འདྲ་ཇུན་གར་ཚེ་དབང་རབ་བརྟན་དེ་གི་དབང་སྒྱུར་བྱེད་པའི་དུས་སྐབས་དེ་རེད་བ། བྱས་ཙང་དེ་བྱེད་དུས་སྐབས་སུ་དུས་སྐབས་དུས་སྐབས་སུ་སོག་པོ་ཚང་མ་ལོ་གཅིག་ཡང་གཅིག་ཆ་གཉིས་ལོ་བྱེད་ཀྱི་བ་རྡོག་རྩ་གཅིག་སྒྲིལ་བཟོ་དགོས་རེད་སྔོན་མ་ང་ཚོའི་ཇིང་གིར་སི་ཁང་གི་དུས་སྐབས་ཀྱི་ཅིག་ཤོས་ར་གནས་དང་དེ་ལྟ་བུ་ཀྱི་སོག་པོ་ཚང་མ་ག་རེ་ཟེར་ན། ཇུན་གར་དེ་སྟོབས་ཤུགས་ཆེན་པོ་ཆགས་འགྲོ་དགོས་རེད་དེ་ལྟ་བུ་ཆགས་པ་ཡིན་ན། ད་མན་ཇུ་ལ་ཉེན་ཁ་ཞིག་འཕྲད་ཀྱི་ཡོད་པ་སོང་ཙང་ལམ་སང་མན་ཇུ་ཡིས་མཚོ་སྔོན་རྒྱལ་རྒྱུད་ཀྱི་སོག་རིགས་ལ་ལག་པ་འཆང་ཡས་དང་ཨ་ནི་རྒྱལ་བ་རིན་པོ་ཆེ་ཡར་གདན་འདྲེན་ཞུ་ཡས་དེའི་ཐོག་ལ་ཁོ་ཚོས་ཀྱི་ལམ་སང་རྒྱབ་སྐྱོར་གྱི་རྣམ་པ་མཚོན་ཡས་ཀྱི་ཆེད་དུ་གལ་ཆེན་པོ་ལུགས་ཞེ་པོ་ཅིག་ཁོ་ཚོས་ཀྱི་བརྩིས་ཡོད་རེད་གལ་ཆེན་པོ་དེ་ག་འདྲས་ཚོད་ང་ཚོས་ཧ་གོ་གི་རེད་ཟེར་ན་མན་ཇུ་གོང་མ་ད་སྐབས་དེ་དུས་ཁང་ཤིས་རེད་བ་སྲས་བཅུ་བཞི་རེད་ཅིག་ལ་དེའི་ནང་ནས་སྲས། ཡུང་ཏི་ལབ་མཁན་ཡོད་རེད་ང་རང་ཚོ་གི་བོད་པའི་ལོ་རྒྱུས་དེབ་ཐེར་ནང་ལ་ཅང་ཅུན་ཝང་ལབ་མཁན་ཡུང་ཏི་རེད་བྱས་ཙང་ཡས་དེ་ཡུང་ཏི་རེད་ཁོ་རང་རྒྱལ་བ་རིན་པོ་ཆེ་མཚོ་སྔོན་ལ་བཞུགས་དུས་སྐབས་སུ་ཨ་མདོ་སྐུ་འབུམ་ལ་བཞུགས་དུས་སྐབས་སུ་མཇལ་ཁ་ལ་བཅར་ཨ་ལྷག་པར་དུ་ད་ཨ་མདོ་སྐུ་འབུམ་ལ་སྐབས་དེ་དུས་ཀྱི་མཚོ་སྔོན་རྒྱ་རྒྱུད་ལོ་རྒྱུས་སོག་རིགས་ཚང་མ་འཛོམས་རྗེས་སོག་བོད་ཀྱི་མཐོ་རིམ་མི་སྣ་དེ་ཚོ་གསོལ་སྟོན་དུ་འཛོམས་རྗེས་རྒྱལ་བ་རིན་པོ་ཆེ་ཡར་གདན་འདྲེན་ཞུ་ཡས་ཀྱི་ཐོག་ལ་གྲོས་བསྡུར་བྱེད་དུས་སྐབས་སུ་ཨ་ནི་མན་ཇུ་གི་ཅང་ཅུན

མཚོ་སྔོན་གྱི་སོག་རིགས་དེ་ཚོས་རྒྱལ་བ་རིན་པོ་ཆེ་ཡར་གདན་འདྲེན་ཞུ་ཡས་ཀྱི་ཐོག་ལ་སྐབས་དེ་དུས་ཀྱི་ང་ཚོས་ཀྱི་ལུམ་པ་བས་དང་གསང་བའི་ཐོག་ནས་འབྲེལ་བ་ལུ་ཆུ་ཆུའི་ཞབས་མར་ནས་གདན་འདྲེན་ཞུ་ཡས་ཀྱི་ཆེད་དུ་དེ་ག་ནང་བཞིན་གྱི་ང་ཕོད་ཡིན་པ་ཡིན་ན་གསང་བ་ན་འདྲ་གསང་བའི་ཐོག་ནས་འདྲ་ཇུན་གར་བས་མ་ཤེས་པའི་རྣམ་པའམ་ཤེས་བ་ཡིན་ན་ལ་ཇུན་གར་ལ་བལྟས་ཏེ་ཁ་བརྡ་བྱ་ངེས་ཟིན་པ་རེད་ང་བས་ཁོ་རང་ཨ་ནི་དེ་ལས་ཆེ་དུས་སུ་རྒྱལ་བ་རིན་པོ་ཆེ་མར་གདན་འདྲེན་ཞུ་སྐབས་ཕེབས་བསུ་ལུས་འགྲོ་ཡས་ཀྱི་གནས་སྟངས་དེ་འདྲ་བྱུང་བ་རེད་ད་མ་ནི་སོག་རིགས་ཞེ་པོ་ཅིག་ཡོང་རྒྱ་མི་ད་ཉུང་ཉུང་རེད་ད་གཅིག་གཉིས་ད་ཡོད་ས་རེད་ད་གཙོ་སོག་རིགས་དང། སོག་རིགས་ཡོངས་ང་རང་ཚོ་བོད་པ་འདི་འདྲ་ཡོད་ཆོག་གུ་རུ་ཨ་མདོ་ངོས་ཀྱི་སྡེ་དཔོན་འདི་འདྲ་དང་འདི་འགོ་གཙོ་ལུ་ཐེ་ཐོ་བ་འདི་ཚོ་བྱས་ཙང་འདི་འདྲ་ཤུགས་ཆེན་པོ་ཞེ་པོ་ཡོང་དུས་སྐབས་སུ་ཇུན་གར་བས་ཨ་ནི་ཁ་སི་ནོ་ལྷ་སར་ལི་གཏན་སྡོད་བྱས་དེའི་ཐོག་ལ་ཁོ་ཚོ་དཀའ་ངལ་ལ་འཕྲད་ཀྱི་རེད་རྒྱུ་མཚན་ག་རེ་ཟེར་ན་མར་ནས་ཡར་གྱི་མཚོ་སྔོན་གྱི་དཔོན་རིགས་རྒྱལ་བ་རིན་པོ་ཆེ་འདི་ཡར་ཕེབས་སྐྱེལ་ཞུ་མཁན་གྱི་སོག་རིགས་དང་རྒྱ་མི་གི་མན་ཇུ་གི་ད་དཔོན་པོ་དང་དམག་མི་དེ་འདྲ་མང་པོ་བྱུང། ཨ་ནི་ལྷག་པར་དུ་སྟོད་ངོས་ནས་བྱས་པ་ཡིན་ན་ཁང་ཆེན་པ་དང་ཕོ་ལྷ་བ་གཉིས་ཆ་ལོག་གིས་ཇུན་གར་ལ་ནམ་ཤར་རྒྱུད་དུ་དཀའ་ལས་ཁག་པོ་ཞིག་སྤྲོད་བྱེད་དུས་སྐབས་སུ་ཨ་ནི་ལྷ་ས་རང་ལ་ཁོ་ཚོ་ལ་ཡང་སེམས་ཆགས་སེ་གི་དཔོན་རིགས་ང་ཕོད་ལུམ་པ་སྦྱར་ར་བ་དེ་ཚོ་ལ་སེམས་ལྷིང་ཆགས་མི་འདུག་འདི་དུས་གི་ག་དུས་ཡིན་པ་ན་ཇུན་གར་བ་ལ་ཕར་སྙད་བཙལ་ཡས་དང་ཇུན་གར་བ་ལ་ཕར་གཏོར་ཕམ་བཏང་ཡས་གི་བསམ་བློ་དེ་ཡོད་རེད་མ་གཏོགས་ཇུན་གར་བ་ལ་དཔོན་ལ་བཀུར་ཡས་ཀྱི་བསམ་ཚུལ་དེ་མེད་པ་ཡིན་པ་སོང་ཙང་ད་ཇུན་གར་བ་དེ་ད་ཅི་དེ་བཞིན་མེད་སྐྱོ་སོར་རྒྱབ་ཚ་ཁྱུ་ནས་མེད་སྐྱོ་བའི་ལུས་ཅིག་གནས་བབ་ཀྱི་འོག་ནས་གང་བྱུང་མང་བྱུང་ལུས་བྱས་རྗེས་གཏོར་བཅོམ་འཕྲོག་གསུམ་མང་པོ་བྱས་རྗེས་ཨ་ནི་མངའ་རིས་བརྒྱུད་བྱས་ཀྱི་རིམ་པས་ཀྱི་བྲོས་ཡས་ཀྱི་ཐབས་ཤེས་བཏང་ཡོད་རེད་ཡིན་ན་ལ་ཡང་མངའ་རིས་ལས་ཡར་བྲོས་ཡོང་དུས་སྐབས་སུ་ཁང་ཆེན་པས་ཀྱི་མཚན་མོའི་དགུང་ལ་ཁར་སོང་ཁོ་ཚོ་ལུ་གང་ཟེར་གོ་ར་དེ་འདྲར་གུར་ཕུབ་བསྡད་ཀྱི་འདུག་ཚོ་གུར་དེ་བཏང་རྗེས་བོད་ནས་ཕར་རིག་དངོས་མང་པོ་ཞིག་འཁྱེར་བསྐྱོད་དེ་ཕལ་མོ་ཆེ་ཚུར་ང་ཚོས་ལེན་ཐུབ་རྗེས་ཀྱི་ཁང་ཆེན་པས་ཀྱིས་ཇུན་གར་བས་ཀྱིས་བོད་ཀྱི་རིག་དངོས་མང་པོ་གཏོར་བཤིག་བཏང་ཡ་དང་འཁྱེར་འགྲོ་དེ་ལ་བཀག་འགོག་ཞེ་པོ་ཐུབ་རྗེས་ཇུན་གར་བ་ལ་ཕམ་ཉེས་ལ་ཁ་ལོ་གང་འཚམ་བཏང་རེད་དམག་ལ་རྒྱབ་རྗེས་ད་དེ་གཉའ་ལམ་ལ་ཡོད་སྐྱོ་གི་ཕོ་ལྷ་བས་ཧ་གོ་རྗེས་ད་ཕོ་ལྷ་བ་ཁོ་ཇུན་གར་ལ་སྣང་བ་འགྲོ་མེད་པ་ཡིན་པ་སོང་ཙང་སྐབས་དེ་དུས་གཙོ་བོ་དེ་གར་སོང་ན་དམག་རྒྱག་དུས་སུ་དམག་གི་ནང་གི་རྟ། ཡོད་ན་མེད་ན་དེ། རྟ་དེ་ཆགས་དེ་དགུ་ར་བར་དུ་དམག་སྐྱེལ། ཨ་ནི་ད་དུས་སྐབས་དེ་དུས་སུ་རྟ་ཡི་རྨིག་ལྕགས་དེ་སྤྱིར་བཏང་གི་བོད་ལ་ལྕགས་དཀོན་པོ་དེའི་ནང་ནས་ད་མངའ་རིས་ཀྱི་རྒྱལ་རྒྱུད་ལ་ཁར་བྱང་བྱང་ཐང་རྒྱལ་རྒྱུད་དུ་ལ་ལྕགས་དེ་དཀོན་པོ་ཡིན་པར་སོང་ཙང་ཕོ་ལྷ་བས་ཀྱིས་བལ་ཡུལ་དང་རྒྱུད་ཀྱི་ཨ་ནི་རྟ་ཡི་རྨིག་ལྕགས་དེ་འདྲ་མང་པོ་ཞིག་དེར་སོང་ན་ཧ་ལམ་དྲུག་བརྒྱ་བདུན་བརྒྱ་ཆིག་སྟོང་དེ་འདྲ་ཡོད་ར་ཨོ་དེ་འདྲས་ཅིག་མཁོ་སྒྲུབ་བྱས་རྗེས། ཁང་ཆེན་པ་ལ་ཨ་ནི་ཁྱེད་རང་གིས་ཇུན་གར་བ་འདི་བཙལ་ཏེ་ཕམ་ཉེས་བཏང་བ་དང་ཇུན་གར་བ་ལ་ཁ་གཏད་བཅག་པ་དེ་ལ་དགའ་པོ་ཞེ་པོ་བྱུང་ང་ཚོ་བློ་མཐུན་པ་གཅིག་པ་ཞིག་ཡང་རེད་ཨ་ནི་ལེགས་སྐྱེས་དེ་ཡི་དྭགས་གསལ་བྱེད་ཅིག་དེ་ནས་བྱེད་ཅིག་ཕོ་ལྷ་བ་དང་ཁང་ཆེན་པ་གཉིས་མཐུན་སྒྲིལ་བྱ་ཡས་དང་ཇུན་གར་འབུད་ཡས་ལ་ཁོ་གཉིས་ཐུན་མོང་གི་གཅིག་གྱུར་བསམ་མཉམ་བློ་འདྲེས་ཡོད་པ་བྱས་དེ་བསྒྲུབ་རྗེས་ཁོ་གཉིས་མཉམ་འདྲེས་བྱས་རྗེས་གྲོགས་པོ་བློས་ཐུབ་ཆགས་ཡའི་ལུགས་དེ་དུས་སྐབས་དེ་ནས་འགོ་བཙུགས་ཤག་ད་དེ་ག་ནང་བཞིན་གྱི་ད་གིན་གོང་དུ་ཞུས་པ་ནས་རྒྱལ་བ་རིན་པོ་ཆེ་མ་ནས་ཨ་མདོ་བརྒྱུད་བྱས་ནག་ཆུ་བརྒྱུད་བྱས་ཡར་ཕེབས་པའི་སྐོར་སོགས་འདི་ནི་མ་དབུས་ངོས་ཀྱི་དཔོན་རིགས་ང་ཕོད་ཡིན་པ་ཡིན་ན་རེད། ལུམ་པ་ཡིན་ན་རེད་དེ་ཚོས་ཕེབས་བསུ་ལ་གདན་འདྲེན་ཞུ་ཡས་ཀྱི་གནས་བབ་དེ་བྱས་ཅིག་ད་དེ་འདྲས་བྱས་ཅིག་ཇུན་གར་བ་ཚོགས་ཁག་ཚོགས་ཁག་ལུ་བྱས་ཏེ་གང་བྱས་ལྷ་ས་ལ་བསྡད་མ་ཐུབ་ཅིག་རིམ་པས་ཀྱི་བྲོས་བྱོལ་ཁས་དེ་ད་དེ་ལ་ང་ཚོས་ཡོངས་གྲགས་ཀྱི་ཇུན་གར་བ་མཐར་སྐྲོད་བཏང་བ་ན་འདྲ་ཇུན་གར་བ་གནས་མ་ཐུབ་པ་ཟེར་ན་གནས་སྟངས་དེ་འདྲ་ཤར་རོ་ད་དེ་ནམ་ཞག་རྒྱུན་དུ་མང་ཆེ་བཤད་སྟངས་ལུ་ལ་ཁོ་རང་ཚོ་རྒྱ་ནག་དེ་ཚོས་ཀྱིས་མན་ཇུ་གོང་མས་ཀྱི་ལྷ་དམག་གི་ཨ་ནི

ཨོ་ད་གུང་ཚེ་དབང་ནོར་བུ་ཟེར་མཁན་བཟོ་འདྲ་དང་དེ་ག་ནང་བཞིན་གྱི་དོན་གྲུབ་དབང་ཟེར་མཁན་བཟོ་འདྲ་ད་དོན་གྲུབ་དབང་ལབ་མཁན་ཚེ་ཇིང་གིར་སི་ཁང་གི་རྒྱུད་པ་ཡིན་ལབ་གི་རེད་དེ་ག་ནང་བཞིན་གྱི་ཆིང་དབང་བློ་བཟང་བསྟན་འཛིན་དང་ཨེ་སི་པེ་ལི་ལབ་མཁན་དེ་ཚོ་ནི་གུ་ཤྲི་ཁང་གི་རྒྱུད་པ་རེད་བྱས་ད་ད་སོག་རིགས་སྡེ་དཔོན་འདི་ཚོས་གིས་ད་རྒྱལ་བ་རིན་པོ་ཆེ་མ་ནས་ཡར་གདན་འདྲེན་ཞུ་ཡ་དང་མ་ལ་ཞབས་ཕྱི་ཞུས་ཚང་མ་ཁོ་ཚོས་བྱས་བྱེད་ཐུབ་བྱེད་མི་ཇུན་གར་བ་གནས་མ་ཐུབ་པའི་སྐད་ངག་ཤར་རེད་ད། དབུས་ངོས་ནས་བྱས་ན་ང་ཕོད་དང་ལུམ་པ་གཉིས་ཆ་ལོག་གི་ཇུན་གར་ལ་ཁ་གཏད་བྱེད་ཀྱི་ཡོད་པ་རེད་ཇུན་གར་དང་མཐུན་འབྲེལ་བྱེད་ཀྱི་ཡོད་པ་མ་རེད་རྒྱལ་བ་རིན་པོ་ཆེ་གདན་འདྲེན་ཞུ་ཡས་ལ་ཁོ་ཚོས་ཞེ་པོ་ཅིག་འབད་བརྩོན་བྱས་བསྡད་པ་རེད་ཨ་ནི་གཙང་དང་མངའ་རིས་ངོས་ནས་ཕོ་ལྷ་བ་དང་ཁང་ཆེན་པ་གཉིས་ཀྱིས་ཇུན་གར་བ་ལ་བསྟོད་པ་མང་པོ་བཏང་བྱས་ག་ས་གནས་མ་ཐུབ་པ་བྱས་བྱས་བྱས་ཙང་ཕྱོགས་ག་ས་ག་ནས་ཇུན་གར་བ་གནས་ཐུབ་ཡོད་པ་མ་རེད་གནས་མ་ཐུབ་པ་དེ་ད་དེའི་ནང་ལ་དངོས་གནས་ཀྱི་སོག་རིགས་དང་བོད་པས་ཀྱི་ད་ང་རང་ཚོ་བོད་མི་རང་གི་ཐག་རིང་བཏང་རྒྱུ་ལས་གཞན་མན་ཇུ། མན་ཇུས་ཀྱི་དེའི་ནང་ལ་ཧ་ལམ་ཉི་མ་གཅིག་དམག་བརྒྱབ་ཡོད་མ་རེད། ཇུན་གར་དང་ཉི་མ་ཉི་མ་གཅིག་དམག་ལོ་བརྒྱབ་ཡོད་མ་རེད། ལོང། ད་དེ་ནས་དེ་ག་ནང་བཞིན་ཡང། བོད་སོག་གི་འབྲེལ་བ་དེ་གླེང་པའི་སྐབས་ལ་ཡིན་པ་ཡིན་ན་རྒྱལ་བ་སྐུ་ཕྲེང་བཅུ་གསུམ་པའི་སྐུ་དུས་ལ་བོད་དང་སོག་པོའི་ཆིངས་ཡིག་ཅིག་བཞག་གནང་ཡོད་རེད་ལ། དེ་འདྲ་ཡིན་དུས་ག་ནས་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལོ་ལ་བཞག་པའི་བོད་སོག་གི་ཆིངས་ཡིག་དེ་གནས་སྟངས་ག་འདྲ་ཅིག་གི་འོག་ལ་ནས་ཆིངས་ཡིག་དེ་བཞག་པ་ཅིག་ཆགས་ཀྱི་ཡོད་ན་འདི་ཅིག་འགྲེལ་བཤད་ཞིག་གནང་རོགས་གནང། གླ་བོ་གྲོ་ག་ལ་བཏབ། བོད་སོག་གི་ཆིངས་ཡིག་དེ། གནད་འགག་ལུགས་དེ་དེ་འདྲ་ཅིག་ཆགས་བསྡད་དགོས་ཟེར་བ། སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གཅིག་ལོ་ལ་རྒྱ་ནག་མན་ཇུའི་གཞུང་དེ་དག་ནང་ཁུལ་གྱི་འགལ་བ་དང་ཨ་ལྷག་པར་དུ་སུན་ཀྲུང་ཧྲན་དང་རྒྱ་ནག་དག་མོས་ངོ་ལ་འགྲོ་བ་ནང་ལྟར་ཧན་མི་རིགས་ཡག་གར་སུ་ལངས་ཇི་ད་ན་འདྲ་མན་ཇུའི་གཞུང་དེ་གཏོར་བཤིག་བཏང་ཡག་ཟེར་ན་དེའི་དབང་ཆ་དེ་འཕྲོག་ཡག་ལུས་ཟེར་དོ། ད་འདི་ཡི་གི་གནད་འགག་ལུགས་དེ་ཁོ་མན་ཇུ་ཚང་མ་ལོ། དཔོན་པོ་བྱས་པའི་གི་ལོ་ད་ཉིས་བརྒྱ་ལྷག་ཙམ་བཤད་ར་བ། དེའི་བརྒྱུད་རིམ་འདི་ནང་ལ་ཁོ་རང་ཚོའི་ས་ཆ་ལ་ཕར་མ་བསྡད་ཤི་རྒྱ་ནག་གི་ནམ་རྒྱུན་སྐད་ཆ་བཤད་ལ་ཤར་ཕྱོགས་ཀྱི་ཞིང་ཆེན་གསུམ་ལབ་གི་འདུག་བ་འོ་དེའི་གི་ས་ཁུལ་དེ་ལ་མ་བསྡད་ཤི་ཚང་མ་ལོ་ཚུར་རྒྱ་ནག་རྒྱ་མི་ཧན་མི་རིགས་ཀྱི་ས་ཁུལ་གྱི་གྲོང་ཁྱེར་ཆེ་ཁག་དང་སྡེ་ཚོ་ལ་སྤོས་ཤར་བ་ཡིན་པ་སོང་ཙང་ཨ་ནི་མན་ཇུའི་མི་རིགས་ཉུང་ཉུང་བྱས་ཏེ་ཧན་མི་རིགས་ནང་ལ་ཐིམ་འགྲོ་སོགས་བྱས་རྗེས་ད་གང་ཅེར་ལོ་ཉིས་བརྒྱ་ལྷག་ཚོད་ཅིག་ཁོ་ཚོས་དུས་ཀྱི་འགྲོ་སྟངས་ཀྱི་རྣམ་པའི་ཐོག་ནས་མ་གཏོགས་ཞིག་སྟོབས་ཤུགས་རང་གིས་བྱས་ནས་བྱས་ནས་མན་ཇུ་དེ་མི་འབོར་ཉུང་ཉུང་ཅིག་ཧན་མི་རིགས་མང་པོ་རེད་འདུག་བ། ད་རྗེས་ལ་རྒྱ་ནག་ནང་ལ་ཁོ་རང་ཚོ་ཧན་མི་རིགས་དེ་རང་ཚོ་གཉིད་སད་པ་ཟེར་ན་འདྲ་དེ་འདྲའི་ལུགས་བྱས་རྗེས་ཐོག་མའི་ཆ་ལ་ད་སུན་ཀྲུང་ཧྲན་ཡིན་པ་ཡིན་ན་རེད་བསམ་ཚུལ་སིག་གོ་རེད་པ་འཐབ་རྩོད་ལུགས་བྱེད་དུས་སྐབས་སུ་དེ་མན་ཇུའི་མི་རིགས་མཐར་སྐྲོད་བཏང་རྗེས་ཧན་མི་རིགས་ཡར་གཉིད་སད་དགོས་འདུག་ཟེར་གྱིས་ད།

དམག་དཔོན་མང་ཅེས་ཧན་མི་རིགས་ཀྱིས་ཐོག་མའི་ཆ་ལ་ཁོ་ཚོས་ཀྱིས་སུན་ཀྲུང་ཧྲན་དང་དེ་ཚོས་ཀྱིས་ཧན་མི་རིགས་ཡར་ལངས་ཀྱིས་མན་ཇུ་མི་རིགས་མཐར་སྐྲོད་བཏང་དགོས་ཟེར་གྱིས་ཅིག་འབོད་ཚིག་དེ་མི་ཚོ་ཞིག་མི་ཟ་ཟི་མི་འདུག་ཨ། ད་རྗེས་རྗེས་ལ་ཁོ་རང་ཚོ་ཡར་ཅིག་དངོས་གཞི་རང་ཡར་ཅིག་ལངས་ལུགས་ཐུབ་ལྷག་པར་དུ་ད་སྐབས་དེ་དུས་ཀྱི་རྒྱ་ནག་གི་དམག་དཔོན་ཆེན་པོ་ཅིག་འདུག་ཨ་ད་དེ་དང་སུན་ཀྲུང་ཧྲན་གཉིས་མཉམ་འབྲེལ་ལུགས་བྱས་རྗེས་ད་མན་ཇུ་གང་བྱེད་མར་སྟོབས་སྐྱོར་ལུགས་སློག་ཚར་རེད་བ། སློག་ཚར་ར་དང་སུན་ཀྲུང་ཧྲན་གྱིས་འབོད་ཚིག་ནང་ལ་ག་རེ་བཀོད་རེད་ཟེར་ན་ད་ཧན་མི་རིགས་ཡར་ལངས་བ་མི་ཚད་ད་རུང་ནང་གི་གཡས་གཡོན་གྱི་ང་ཚོའི་གི་མི་རིགས་ཁོ་རང་ཚོའི་གི་མཐའ་མཚམས་ལ་ཡོད་རྒྱུག་གི་ང་ཚོའི་གི་རྒྱལ་ཁབ་ཆུང་ཆུང་ཟེར་ན་འདྲ་ད་གང་ཅེ་ཁོ་རང་ཚོའི་གི་བཤད་སྟངས་ལོ་བྱས་ན་ར་བ་ཟེ་མཐའ་སྐོར་ལ་ཡོད་རྒྱུག་གི་ང་ཚོའི་གི་ཇི་བོ་ར་བས་བཤད་ན་སོག་པོ་ཡིན་པ་ཡིན་ན་རེད་ཤིན་ཅང་ཡིན་ན་ཡིན་རེད་བོད་ཡིན་ན་རེད་འོ་ད་དེ་ཚོ་ཚང་མ་ལོ་མི་རིགས་ལྔ་ཡི་གི་གྲུབ་པའི་ནི་རྒྱལ་ཁབ་ཅིག་བཙུག་གི་ཡིན་ཟེར་གྱི་ཁོ་ཚོ་ཡང་ང་ཚོའི་འོག་ལ་རེད་ཟེར་གི་ཁོ་ཚོས་གི་མན་ཇུ་དང་སོག་པོ་དང་དེ་ཚོ་ཚང་མ་དང་ལྟ་བ་མི་འདྲ་བ་ཅིག་གོ་མིན་ཏང་ཟེར་ན་འདྲ་མི་སེར་རྒྱལ་ཁབ་ཀྱི་དུས་ལ་དེ་ཚོ་ཚང་མ་ལོ་ཐོག་མའི་ཆར་ལ་དམིགས་ཡུལ་མེད་རྒྱུ་ཞིག་ལ་མན་ཇུ་སྟོབས་སྐྱོར་ལོག་ཅེས་ཧན་མི་རིགས་ཀྱི་མི་སེར་རྒྱལ་ཁབ་བཙུགས་བ་དང་མཉམ་དུ་ཁོ་ཚོས་ཀྱི་འདོད་རྔམ་ཟེར་ན་འདྲ་འབོད་ཚིག་ཟེར་ན་འདྲ་སྲིད་ཇུས་ཟེར་ན་འདྲ་ག་རེ་བྱུང་རེད་ཟེར་ན། མི་རིགས་ལྔ་ཟེར་མཁན་ཞིག་དེ་འདྲ་ང་ཚོས་རྒྱ་ནག་གི་སྐར་ལྔའི་དར་དམར་ཟེར་ཞིག་གི་ཟེར་ན་དར་ཆ་དམར་པོ་དེའི་ནང་ལ་སྐར་མ་ལྔ་ཡོད། འོ་དེ་ཐོག་མ་ག་དུས་སླེབས་རེད་ཟེར་ན་མི་རིགས་ལྔ་གི་ལྟ་བ་དང་མི་རིགས་ལྔ་དེ་རྒྱལ་ཁབ་གཅིག་ཡིན་ཀྲུང་ཧྭ་ཟེར་མཁན་དེ་རྒྱལ་ཁབ་གཅིག་ནང་ལ་མི་རིགས་ལྔ་གི་གྲུབ་ཡོད་གི་གཅིག་ཡིན་ཟེར་མཁན་རྒྱ་ནག་གི་ཀྲུང་ཧྭ་ཟེར་དུས་སྐབས་སུ་ཧན་མི་རིགས་ལ་མ་གོ་བྱེད་ཀྱི་མི་རིགས་ལྔ་གི་གཅིག་སྒྲིལ་གྱི་རྒྱལ་ཁབ་ཅིག་ལ་གོ་འགྲོ་ཡ་ལོ་ཞིག་བཟོས་འདུག་བ་ད་དེ་ཐོག་མ་དེ་སུན་ཀྲུང་ཧྲན་དང་དེ་མི་སེར་རྒྱལ་ཁབ་ཀྱི་དུས་སྐབས་དུ་ཡིན་ལ་ཐོག་མ་ཆགས་བསྡད་ཅིག་ད་དེ་རྒྱ་ནག་གུང་ཁྲན་ཏང་གི་ཡང་རྒྱུད་འཛིན་བྱས་གོ་མིན་ཏང་གི་ཡང་རྒྱུད་འཛིན་བྱས་ར་བྱས་ཙང་འདི་འདྲ་བྱས་ཡོང་དུས་སྐབས་སུ་ང་ཚོའི་ངོས་ནས་སྐབས་དེ་དུས་ད་མན་ཇུ་དང་བོད་གཉིས་བར་གྱི་མཆོད་ཡོན་གྱི་འབྲེལ་བ་བརྗེ་བ་རེད་དེ་མན་ཇུ་གྱིས་བོད་ལ་ད་མཆོད་ཡོན་དེ་བརྗེས་ལ་ཆབ་སྲིད་ལ་བེད་སྤྱོད་གཏོང་ཡ་ལུ་ཞིག་ལ་ཆགས་རྗེས་ང་ཚོས་མཆོད་ཡོན་གྱི་འབྲེལ་བ་མཚམས་བཅད་རེད་དེ་ག་ནང་བཞིན་གྱི་མན་ཇུ་དང་སོག་པོ་གཉིས་ད་སྔོན་མ་ནས་བོད་པའི་དངོས་ལ་ག་རེ་ཟེར་ན་འབྲེལ་བ་ཡོད་རེད་ཁོ་གཉིས་ཐུགས་སྲི་འབྲེལ་བ་ཞིག་རིམ་པས་ཅིག་ཡོད་རེད་དེ་གི་འབྲེལ་ལམ་དེ་མན་ཇུ་སྟོབས་སྐྱོར་ལོག་ད་སོག་པོ་ཁོ་རང་ཚོ་ཕར་ཅིག་ལོག་ཨ་ལུ་ཆད་ཅིག་བསྡད་ཡོད་རེད་ད་དེ་འདྲ་ག་རེ་ལབ་དགོས་རེད་ཟེར་ན་རྒྱ་ནག་མི་སེར་རྒྱལ་ཁབ་བཙུགས་རྗེས་དེ་གིས་སྔོན་མ་མན་ཇུའི་སྐབས་སུ་མཆོད་ཡོན་གྱི་འབྲེལ་བ་ཡོད་ཀྱོ་དང་མན་ཇུའི་སྐབས་སུ་འབྲེལ་བ་ཡོད་ཀྱོ་གི་སོག་པོ་དང་བོད་གཉིས་དེ་ཡང་རྒྱ་ནག་གི་མངའ་ཁོངས་ཆ་ཤས་ཅིག་ཡིན་ཟེར་གྱི་སྲིད་ཇུས་དེ་ཤུགས་ཆེ་བོ་ཞེ་བོ་ཅིག་བསྒྲགས་ཡོང་གི་ཡོད་རེད། ད་ལོ་རྒྱུས་ཀྱི་ཐོག་ནས་རྒྱ་ནག་དང་སོག་པོ་གཉིས་འཐབ་རྩོད་ཞེ་བོ་ཅིག་ཤོར་ད་མན་ཇུ་ལབ་དགོས་རེད་མན་ཇུ་མན་ཇུ་དང་སོག་པོ་ད་དེས་གི་མན་ཇུའི་གི་སོག་པོ་ལ་དམག་རྒྱག་དུས་སྐབས་སུ་བོད་ཀྱི་བླ་མ་བེད་སྤྱོད་བཏང་རྗེས་ད་སོག་པོ་དང་བོད་གཉིས་མཆོད་ཡོན་གྱི་འབྲེལ་བ་གཏིང་ཟབ་པོ་ཞེ་བོ་ཅིག་ཡོད་རེད་དེའི་གོང་རང་ནས་ད་ང་ཚོའི་ལོ་རྒྱུས་ཐོག་ལ་བྱས་ན་ཀུབ་ལའི་དང་སེ་ཆེན་ནས་བྱས་ནས་རིམ་པས་ཀྱི་ང་ཚོའི་བོད་ཀྱི་བླ་མ་དང་བོད་ཀྱི་ནང་པ་སངས་རྒྱས་ཆོས་དང་སོག་པོ་གྱི་ག་རེ་ཟེར་ན་གཉིས་ཕན་ཚུན་མཆོད་ཡོན་སྤེལ་ཏེ་འབྲེལ་བ་ཞེ་བོ་བྱས་ཤིང་བོད་པའི་གི་ཆོས་དེ་སོག་པོ་ལ་ཞེ་བོ་ཅིག་དར་རྗེས་བས་ཁོ་ཚོས་བོད་པས་ཀྱི་བླ་མས་ག་རེ་བྱས་བྱས་ལ་སྦྱོར་བ། ད་ཡིན་ན་ལ་མན་ཇུས་ཀྱི་སོག་པོ་ལ་དམག་རྒྱག་དུས་སྐབས་སུ་བོད་པའི་བླ་མས་ཀྱི་སོག་པོ་མ་ནོན་མདོར་བསྡུས་ནས་བཤད་ན་མན་ཇུ་ལ་སོག་པོས་ཀྱི་བཙན་འཛུལ་མ་བྱས་ཡའི་ཆེད་དུ་མན་ཇུ་གིས་བོད་ལ་ག་རེ་ཟེར་ན་མཆོད་ཡོན་གྱི་འབྲེལ་བ་བཙུགས་རེད་བ། བྱས་ཙང་ད། མི་སེར་རྒྱལ་ཁབ་ཀྱི་འགྲེལ་ལོག་ཅིག་བརྒྱབ་ཡོང་དུས་སྐབས་སུ་བར་སྐབས་གཅིག་ལ་ཁོ་ཚོས་བལྟས་ཚེ་ང་ཚོ་ལ་མན་ཇུ་གིས་སྟོབས་ཤུགས་ཆེན་པོ་ཆགས་རྗེས་ང་ཚོ་ལ་གནོན་ཤུགས་ཟེར་ནའང་འདྲ་ཤུགས་རྐྱེན་ལུ་གར་གང་འཚམ་ཅིག་སླེབས་ཡོད་རེད་སོག་པོ་ལ་གར་གང་འཚམ་ཅིག་སླེབས་བསྡད་ཡོད་རེད་བ། འོ་དེ་འདྲས་སླེབས་ཡོང་དུས་སྐབས་སུ་སོག་པོ་གི་ནང་ལོགས་ལ་ག་རེ་ཟེར་ན་ད་སྡེ་ཚན་ལ་སོགས་ཕྱི་སོག་དང་ནང་སོག་ཟེར་གྱི་དཀའ་ངལ་ལུ་ཅིག་འཕྲད་ཡོང་གི་རེད་བ། འོ་དེ་འདྲས་བྱེད་དུས་སྐབས་སུ། དེ་འདྲ། རྒྱ་ནག་མན་ཇུ་དེ་མར་ལོག་མི་སེར་རྒྱལ་ཁབ་ཀྱིས་སྐད་ཆ་དེ་འདྲ་བཤད་ཡོང་དུས་སྐབས་སུ་ཨ་ནི་བོད་དང་སོག་པོ་གཉིས་ཅག་གི་ངོས་ནས་ང་ཚོ་སྔོན་མ་མན་ཇུའི་སྐབས་སུ་འབྲེལ་བ་ཡོད་བ་རེད་དེ་ཡིན་ནའང་ལ་མཆོད་ཡོན་གྱི་འབྲེལ་བ་དང་འདི་འདྲས་ཀྱི་གནས་ཚུལ་གཞན་པའི་གི་ཐོག་ནས་མན་ཇུ་དེ་འདྲ་མི་སེར་རྒྱལ་ཁབ་ཀྱི་ངོས་ནས་ག་རེ་ཟེར་ན་མི་རིགས་ལྔ་གཅིག་ཡིན་ཟེར་གི་ལྟ་ཚུལ་སྟོན་ཡས་དང་འདིས་གི་སྐད་ཆ་བཤད་སྟངས་དེ་རྩ་བ་ཉིད་ནས་མོས་མཐུན་མེད་པ་ང་ཚོས་གི་སོས་གི་གོ་ར་བ་དེ་བཟོས་ཡས་ལ་ང་ཚོ་གི་ངོས་ནས་རྒྱལ་བ་རིན་པོ་ཆེས་ཕར་ད་རྒྱ་ནག་གི་མན་ཇུ་གི་དཔོན་དམག་ཚང་མ་མ། ཕུད་ཚར། ཕར་ལ་བྱས་པ་ཡིན་ན། སོག་པོར་བྱས་པ་ཡིན་ན་ཁལ་ཁ་རྗེ་བཙུན་དམ་པས་སོག་པོ་ཁོ་རང་ཚོ་ཕེབས་ཏེ་ཅིག་ག་ལ་གང་འཚམ་ཅིག་དབུ་འཁྲིད་ལུ་བྱེད་ཐུབ་ཀྱི་དུས་སྐབས་སུ། དེའི་གནས་ཚུལ་དེ་མདོར་བསྡུས་ནས་བཤད་ན་རྒྱ་ནག་ཉམས་ཆག་འགྲོ་བའི་གི་གནས་ཚུལ་དང་ཟང་ངེ་ཟིང་ངེ་བྱེད་པའི་གནས་ཚུལ་ང་ཚོས་སོག་པོ་དང་བོད་པ་གཉིས་ཀྱི་གོ་སྐབས་ལུ་ལེན་བྱས་སྔོན་མའི་གི་མན་ཇུ་དང་དེ་ཚོའི་གི་འགྲེལ་ལོག་རྒྱག་ཡས་དེ་གཙང་མ་ལུ་བཟོ་བའི་གི་ཆེད་དུ་ཨ་ནི་བོད་དང་སོག་པོ་གཉིས་ང་ཚོའི་ངོས་ནས་སོག་པོ་རང་བཙན་རྒྱལ་ཁབ་ཡིན་པ་དང་སོག་པོ་ངོས་ནས་ང་ཚོ་བོད་དེ་རང་བཙན་རྒྱལ་ཁབ་ཨ་ནི་དེའི་གི་རྒྱལ་ཁབ་དེ་གི་གཙོ་འཛིན་དེ་རྒྱལ་བ་རིན་པོ་ཆེ་ཡིན་པ་བོད་ཀྱི་ངོས་ནས་ཨ་ནི་སོག་པོ་རང་བཙན་རྒྱལ་ཁབ་ཡིན་པ་ཨ་ནི་དེ་གཙོ་འཛིན་དེ་ཁལ་ཁ་རྗེ་བཙུན་དམ་པ་འོ་དེ་འདྲས་གི་ངོས་འཛིན་བར་དུ་ཆིངས་ཡིག་བཞག་ཅིག་ད་ཁོ་གསལ་པོ་ཆགས་ཡས་ལུགས་ཀྱི་ཆེད་དུ་རེད། ག་རེ་ཟེར་ན་མན་ཇུ་དང་དེ་མི་སེར་རྒྱལ་ཁབ་ཀྱི་མི་རིགས་ལྔ་གཅིག་ཡིན་ཟེར་གི་གནས་ཚུལ་དེ་མིན་པ་འདྲས་གི་ཆེད་དུ་འོ་ད་གཙོ་བོ་དེ་རྒྱབ་ལྗོངས་ཟེར་ན་འདྲ་དེའི་གི་གནད་འགག་ལུགས་ཅིག་དེ་ཚོ་ལ་ཐུག་ཅིག་ཨ་ནི་ང་རང་ཚོའི་བར་དུ་ཅིག་ཅིག་ལ་རྒྱལ་ཁབ་རང་བཙན་ཡིན་པར་ངོས་འཛིན་གནང་ཡས་ཀྱི་ཆིངས་ཡིག་བཞག་རྒྱུ་ཅིག་རེད་པ་ད་ཆིངས་ཡིག་གི་དོན་དག་ཁོ་རང་རྒྱལ་ཁབ་དེ་ཚོ་རང་བཙན་རེད་ཟེར་གྱི་ཆིངས་ཡིག་ཅིག་མ་གཏོགས་དེའི་བར་ལ་ང་ཚོས་ཀྱི་ཕར་སྤྲོད་ཚུར་ལེན་ཟེར་ན་འདྲ་ཅིག་ལ་གནད་དོན་གྱོད་ཅིག་ཐུག་ཅིག་གནད་དོན་ཅིག་ལ་ཕར་ཚུར་ཅིག་གྲོས་བསྡུར་ལུགས་བྱས་ཅིག་མཐའ་མའི་ཆིངས་ཡིག་བཞག་ཟེར་ན་འདྲ་དེ་འདྲ་ས་མཚམས་ཀྱི་ཆིངས་ཡིག་མ་རེད་ལ་ཚོང་གི་ཆིངས་ཡིག་མ་རེད་ལ་ལོ་རྒྱུས་ཐོག་གི་མི་ས་ཆིངས་མ་རེད་རྒྱལ་ཁབ་གཉིས་ཕན་ཚུན་རང་བཙན་གྱི་རྒྱལ་ཁབ་ཡིན་པ། ངོས་ལེན་ཡོད་པ་དང་ངོས་འཛིན་ཡོད་པའི་གི་ཆིངས་ཡིག་ཅིག་བཞག་འདུག་ལ། ད་འདི་བོད་ཀྱི་བདག་དབང་འདི་བོད་ལ་ལྡན་ཡོད་པ་འདི་གས་ཀྱི་ཡིན་པའི་ནས་ད་ལྟའི་དུས་ཚོད་ནས་ཞུས་པ་ཡིན་ན་ཡང་ཆིངས་ཡིག་འདི་གནད་འགག་ཆེན་པོ་ཞེ་དྲག་ཅིག་གི་ཆགས་ཀྱི་ཡོད་རེད་པ་ཏག་ཏག་ཡང་འབྲེལ་ཡོད་བོད་སོག་གི་ཆིངས་ཡིག་འདིའི་སྐོར་ལ་ནི་སྐུ་ངོ་ཞྭ་སྒབ་པ་དབང་ཕྱུག་བདེ་ལྡན་མཆོག་ནས་ཡང་ངོ་སྤྲོད་འདུག་སེ་གནང་བཞག་ཕན་ཚུན་ཆིངས་ཡིག་བཞག་པ་འདིའི་སྐོར་ལ་ད་ཡང་སྐུ་ངོས་ཀྱི་གཟིགས་ཚུལ་ག་རེ་ཡོད་པ་དང་འདིའི་སྐོར་ལ་ངོ་སྤྲོད་གནང་བ་ཅིག་ཡོད། བོད་དང་སོག་པོ་ཕྱི་སོག་གཉིས་ཆུ་བྱི་ཟླ་བ་བཅུ་གཉིས་པའི་ཚེས་བཞི་ས་ཆིག་སྟོང་དགུ་བརྒྱ་བཅུ་གསུམ་སྤྱི་ཟླ་དང་པོའི་ནང་ཡིན་པ་འདྲ་སོག་པོའི་རྒྱལ་ས་ཨུར་ཀ་ཨུར་ཀ་ཟེར་ན་ཨུ་ལན་བཱ་རྡོར་ཟེར་མཁན་དེ་རེད་ཆིངས་ཡིག་གཅིག་ལ་ལག་རྟགས་བརྒྱབ་པ་རེད་ས་ཆིངས་ཡིག་དེའི་ནང་ལ་རྒྱལ་ཁབ་གཉིས་ནས་མན་ཇུ་གོང་མའི་དབང་འོག་ནས་ཐོན་པ་དང་རྒྱ་ནག་གི་ས་ཆའི་ཁོངས་ནས་ཁག་ཁག་བྱས་པ་ཡིན་ཞེས་ཁྱབ་བསྒྲགས་བྱས་པ་མ་ཟད་ཕན་ཚུན་རང་བཙན་གྱི་རྒྱལ་ཁབ་ལ་ཆ་འཇོག་དང་ཆོས་དང་ཤེས་རིག་གྲོགས་པོའི་འབྲེལ་བ་སྔར་ཡོད་རྣམས་ཤུགས་ཆེ་རུ་གཏོང་རྒྱུ་གཉིས་མོས་བྱུང་བ་དང། ཏཱ་ལའི་བླ་མ་རིན་པོ་ཆེས་བོད་རང་དབང་རང་བཙན་གྱི་དབུ་ཁྲིད་གཙོ་བོ་ཡིན་པ་རང་བཙན་སོག་པོའི་རྒྱལ་ཁབ་ནས་ཁས་ལེན་བྱས་པ་དང་དེ་བཞིན་རྗེ་བཙུན་དམ་པ་ཧུ་ཐོག་ཐུ་སོག་པོ་རང་བཙན་རྒྱལ་ཁབ་ཀྱི་དབུ་ཁྲིད་གཙོ་བོ་ཡིན་པ་བོད་གཞུང་ནས་ཁས་ལེན་ཆ་འཇོག་བྱས་པ་རེད་ས་ད་དེ་ང་ཚོའི་ཡིག་ཆ་གལ་ཆེན་པོ་གཅིག་རེད་ང་ཚོ་ཆིངས་ཡིག་དེ་རྗེ་བཙུན་དམ་པའི་གཞུང་འདི་དང་བསྐྱོན་ཡོད་རེད་རྗེས་མ་རྗེ་བཙུན་དམ་པའི་གཞུང་འདི་ཨུ་རུ་སུའི་ངོ་ལོག་འོག་ལ་ཕྱིན་ནས། ཨ་ནི་རྗེས་མ། ད་ལྟ་སོག་པོ་ཕྱི་སོག་དེ་རེད། ཨུ་རུ་སུ་གི། ཨུ་ལན་བཱ་རྡོར་དེ་རང་བཙན་ཡིན་པ་ད་ལྟ་ཁོང་ཚོས་ཁས་ལེན་གི་ཡོད་རེད་དེ་རྗེ་བཙུན་དམ་པའི་གཞུང་ནས་རང་བཙན་ཡིན་པའི་ཁས་ལེན་བྱེད་ཀྱི་ཡོད་ན་ང་ཚོ་དེའི་ཕན་ཐོག་ཡོད་རེད་བོད་གཞུང་གི་སྐུ་ཚབ་ལ་རྡོ་རྗེ་ཡེབ་ཕྱིན་མཁན་དེ་རེད་མཚན་ཞབས་ངག་དབང་བློ་བཟང་སོག་པོ་དེ་ཕྱི་རྒྱལ་ལས་ཁུངས་ཀྱི་བློན་ཆེན་ཅིག་ཡོད་རེད་དེ་ཡིས་ཆིངས་ཡིག་རྒྱབ་པ་རེད། ལྟ་འདི་རང་བཙན་ཡིན་པའི་ཁལ་ཁ་རྗེ་བཙུན་དམ་པའི་གཞུང་འདི་ཏཱ་ལའི་བླ་མ་བོད་རང་དབང་རང་བཙན་རྒྱལ་ཁབ་དབུ་འཁྲིད་ཡིན་པ་ཁས་ལེན་བྱས། ཏཱ་ལའི་བླ་མས་ཁལ་ཁ་རྗེ་བཙུན་དམ་པ་སོག་པོ་རང་དབང་རྒྱལ་ཁབ་ཀྱི་དབུ་འཁྲིད་ཡིན་པ་ཁས་ལེན་བྱས། ད་ཁས་ལེན་ལྟེ་བ་འདི་རེད་ཨ་ནི་འདི་ནས་ཆོས་དང་ཚོང་གི་སྐོར་དེ་འདྲ་ཡར་རྒྱས་གཏོང་ཡག་ད་ཨ་ནི་དམག་རམ་འདྲ་བྱུང་ན་མཉམ་འབྲེལ་བྱས་རམ་འདྲ་དོན་ཚན་ཁ་ཤས་ཅིག་ཡོད་རེད་ད་དོན་ཚན་གྲངས་ཀ་ཅིག་ངེས་ཀྱི་མི་འདུག་དེ་བ་ཆིངས་ཡིག་ངོ་མ་དེ་རྒྱབ་ལོགས་དེ་བྲིས་བྱས་ཡོད། ད་དེ་ཚོ་གལ་ཆེན་པོ་གཅིག་རེད་ཡིག་ཆའི་ནང་ལ་ཡིག་མི་འབྱེད་དགོས་ཡག་རེད།

སྐབས་ཐོག་དེའི་སྐབས་སུ། ཕན་ཐོགས་ལོ་ཅིག་ག་ལ་གང་ཙམ་ཅིག་བྱུང་ཡོད་ཀྱི་རེད་ལ་ང་རང་ཚོའི་ངོས་ནས་དེ་འདི་ང་ཚོས་ཀྱི་ད་རང་བཙན་འཐབ་རྩོད་ཟེར་ན་འདྲ་མི་རིགས་ཀྱི་རང་དབང་སླར་གསོ་བྱེད་མཁན་དང་ང་ཚོས་ཀྱི་བཙན་འཛུལ་གྱི་འོག་ནས་ང་ཚོ་བྲོས་བྱོལ་བྱེད་མཁན་གྱི་ད་མི་རིགས་གཅིག་གི་ངོས་ནས་ཆ་བཞག་པ་ཡིན་ན་དེ་འདིའི་སྐབས་སུ་བོད་སོག་སྤྱི་ལོ་ཆིག་སྟོང་དགུ་བརྒྱ་བཅུ་གསུམ་ལ་བཞག་རྒྱུ་བོད་སོག་ཆིངས་ཡིག་དེ་ལ་ཕྱོགས་གཅིག་ནས་བལྟས་ན་རིན་ཐང་ལོ་ཅིག་ག་ལ་གང་ཙམ་བྱུང་ཡོད་རྒྱུ་མཚན་ག་རེ་རེད་ཟེར་ན་བོད་དང་སོག་པོ་གཉིས། ཨ་ནི་རྒྱལ་ཁབ་རང་བཙན་ཡིན་པས་ཀྱི་སོ་སོའི་ངོས་འཛིན་བྱེད་རྒྱུ་ཀྱི་ཆིངས་ཡིག་ཅིག་ཡིན་པ་སོང་ཙང་ད་སོག་པོ་ཆ་བཞག་པ་ན་དེ་འདྲ་ཡང་རང་བཙན་རྒྱལ་ཁབ་ཅིག་ཆགས་བསྡད་པ་རེད་སོག་པོ་དེ་ང་ཚོའི་ཕྱི་སོག་དེ་རེད་དེ་འདྲ་མོང་གོ་ལི་ཡ་ལབ་ཀྱི་ཡོད་རེད་པ། ཨ་ནི་དེ་བྱས་དུས་སྐབས་སུ་ལོ་རྒྱུས་ཐོག་ལ་སོག་པོ་དང་བོད་གཉིས་ཆིངས་ཡིག་བཞག་རེད་ཟེར་ཙང་ད་ཆིངས་ཡིག་དེ་དག་ག་རེ་ཆིངས་ཡིག་རེད་ཟེར་དུས་སྒོས་སུ་ཕྱོགས་གཉིས་རྒྱལ་ཁབ་སོ་སོ་གཉིས་ངོས་འཛིན་བྱས་པས་ཀྱི་ཆིངས་ཡིག་རེད་ཟེར་དུས་སྐབས་སུ་ཨ་ནི་བོད་དེ་རང་བཙན་གཙང་མ་ཡིན་པས་ཀྱི་རྒྱལ་ཁབ་ཅིག་ཡིན་པ་ལ་དེ་འདིའི་སྐབས་སུ་ང་ཚོས་ཀྱི་རྒྱ་མིས་རང་བཙན་མ་རེད་ཟེར་ལབ་བསྡད་ཀྱི་ཡོད་རེད་པ། དེ་ལྟ་བུ་མ་རེད་ཟེར་ཡ་དེ་ལ་ང་ཚོས་གི་དཔང་རྟགས་གལ་ཆེ་བོ་ཞེ་བོ་ཅིག་ཆགས་ཀྱི་འདུག་ལ་རྒྱལ་སྤྱིའི་ཐོག་ལ་ཡང་ཁོ་བོད་དེ་རང་བཙན་རྒྱལ་ཁབ་ཅིག་ཡིན་པ་དེ་གསལ་བོ་ཞེ་བོ་ཅིག་ཕར་དཔང་རྟགས་གི་ཐོག་ནས་ར་སྤྲོད་བྱས་ཡོད་རེད་བོད་སོག་ཆིངས་ཡིག་གི་ཨ་མ་དེ་རང་ང་ཚོའི་སྐབས་དེ་དུས་བཞག་རྒྱུ་དེ་རང་ཉིས་སྟོང་བཅུ་གསུམ་ལོ་ལ་སོག་པོ་མོང་གོ་ལི་ཡ་གི་རྒྱལ་ཁབ་ཁོ་རང་གི་མཛད་སྒོ་ལུས་ཚོགས་བྱས་ཆིངས་ཡིག་དེ་རང་བར་སྐབས་གཅིག་ལ་ང་ཚོས་བོར་བཞག་འདུག་ཨ་སོག་པོས་ཡང་བཏོན་མི་འདུག་ཨ། ཨ་ནི་ཡེ་བལ་དེ་ཡོངས་གྲགས་ཀྱི་ཁྱབ་བསྒྲགས་བྱས་ཙང་དེ་འདྲ་ང་ཚོས་གི་ཆིངས་ཨ་མ་དེ་རང་མཐོང་ཡ་ཡོད་རེད་དེ་འདྲས་ཀྱི་དོན་སྙིང་ལུ་ཞིག་ཤུགས་ཆེན་པོ་ཞིག་འདུག་ཨ། ད་ཡིན་ནའང་ལ་ཡང་ཆིངས་ཡིག་དེ་བཞག་པའི་སྐབས་སུ་འཇོག་དང་འཇོག་བཞིན་པའི་སྐབས་སུ་ཚིག་སྐྱོན་གཅིག་ཤོར་འདུག་ཨ་ཚིག་སྐྱོན་དེ་ག་རེ་ཤོར་བ་རེད་ཟེར་ན། བོད་དང་སོག་པོ་གཉིས་ད་ནས་བཟུང་རྒྱ་ནག་གི་འོག་ནས་རང་བཙན་བྱས་པ་ཡིན་ཡང་ན་རང་བཙན་ཐོབ་པ་ཡིན་ཟེར་གྱི་དེ་འདྲས་ཀྱི་ཐ་སྙད་ཅིག་བེད་སྤྱོད་བྱས་བསྡད་འདུག་ཨ་ད་ནས་བཟུང་སྟེ། ཟེར་བྱས། ལབ་པ་ལ་ད་ནས་བཟུང་ཟེར་གྱི་ཡོད་པ་ད་དེ། གཅིག་བྱས་ན་ནི་དུས་སྐབས་དེའི་སྐབས་སུ་སོག་པོ་དང་བོད་པ་གཉིས་ཅར་གྱི་རྒྱ་མི་གྱི་མན་ཇུ་གི་དབང་ཤུགས་ཟེར་ན་འདྲ་ཤུགས་རྐྱེན་ཡོད་པ་ཡིན་པ་སོང་ཙང་བསམ་བློ་ཞེ་དྲག་མ་བཏང་བ་བྱས་ཡོད་བསམ་བསམ་བློ་ཅིག་གནད་འགག་ལས་བྱུང་ཀྱི་རེད། ཕྱོགས་གཅིག་ནས་བཤད་ན་ནི་ཁོ་སྣང་མེད་ལས་ཤོར་རྒྱུ་སོ་ཁོ་ཚོས་ཀྱིས་རྒྱ་མི་མངའ་ཁོངས་རེད་ལབ་ཀྱི་ཡོད་རེད་ད་ང་ཚོས་ཀྱིས་སྔོན་མ་ཡིན་པ་ཡིན་ན་རེད་མེད་པ་ཡིན་ན་ད་ད་ནས་བཟུང་སྟེ་མེད་ད་ཟེར་གྱི་ཡོད་པ་དེ་འདྲས་ཀྱི་རྣམ་པ་སྟོན་ཡས་ཟེར་ན་འདྲ། ད་སྔོན་མ་ད་ཁྱེད་རང་ཚོས་ང་ཚོ་ལ་མེད་ཐག་མ་རེད་དེ་ད་ཁྱེད་རང་ཚོས་ཅིག་བཤད་བསྡད་ཀྱི་ཡོད་རེད་ད་ཡིན་ན་ལ་ད་ནས་བཟུང་སྟེ་རྩ་བ་ཉིད་ནས་མེད་ད་ཟེར་གྱི་བྱེད་ཀྱི་ཡོད་པ་མེད་པའི་གི་ག་རེ་ཟེར་ན་ང་ཚོས་གི་གསལ་བོ་བཟོས་ཡོད་ཁྱེད་དང་ང་རང་གཉིས་ཕར་ཚུར་ངོས་འཛིན་བྱེད་ཀྱི་ཡོད་ཟེར་གྱི་ཡོད་པ་དེ་འདྲས་གི་ཅིག་བཀའ་མོལ་གནང་ད་ཟེར་ན་ད་བསམ་ཚུལ་ངོས་འཛིན་བྱེད་སྟངས་ལ་ཅིག་བྱུང་ཡོད་ཀྱི་རེད་གང་བྱས་ད་སྐབས་དེ་དུས་ཆིངས་ཡིག་དེ་མར་བྲིས་པའི་སྐབས་སུ། ཡིག་བྲིས་པ་གྱི་ག་རེ་ཟེར་ན་འདྲ་དྲུང་ཡིག་ཡོད་པ་དྲུང་ཡིག་གི་ཚིག་བརྗོད་བྱེད་སྟངས་ཟེར་ན་འདྲ་བརྗོད་པ་བཀོད་སྟངས་ལ་སྐྱོན་ཤོར་བ་ཡིན་ན་འདྲ། ཡང་ཆིངས་ཡིག་དངོས་གཞི་བཞག་རྒྱུ་གི་དཔོན་རིགས་དེ་ཚོ་གི་ངོས་ནས་སྐབས་དེ་དུས་ཀྱི་བསམ་བློ་བཏང་སྟངས་ཟེར་ན་འདྲ་དེ་འདྲས་ཀྱི་སྐྱོན་ཤོར་རྒྱུ་ཡིན་པ་ཡིན་ན་འདྲ། རྒྱང་རིང་པོར་ཅིག་ལྟ་མ་ཐུབ་པའི་གང་བྱས་དེ་འདིའི་དུས་སྐབས་དེའི་སྐབས་སུ་ང་ཚོས་ད་ནས་བཟུང་ཟེར་གྱི་སྐད་ཆ་འདིས་ཀྱིས་དེའི་གོང་ལ་བོད་དང། ཨ་ནི་སོག་པོ་གཉིས་ཆ་ལུགས

རྒྱ་ནག་གིས་བོད་ལ་དབང་བསྒྱུར་དང་སྟངས་འཛིན་བྱེད་པའི་གི་གནས་ཚུལ་ཤུགས་ཆེ་ཤོས་དེ་ད་སྒྲིག་གཞི་དོན་ཚན་ཉི་ཤུ་རྩ་དགུ་ལ་ཉེ་དེ་ཡིན་ལ་གི་བར་བ་ད་ལྟའི་བྲོ་ག་ལ་ཡ་མཁྱེན་གི་དེ་ཤ་སྒྲིག་གཞི་དོན་ཚན་ཉི་ཤུ་རྩ་དགུ་དེ་ད་ང་རང་ཚོའི་ངོས་ནས་ད་དཔང་རྟགས་ལུས་རྩལ་ཨ་ཅེ་ཅིག་མ་དག་གསལ་ལུས་བྱེད་ཐུབ་ཡོད་མ་རེད་དེ་ཡིན་ན་ཡང་ད་སྐུ་ཞབས་ལིའུ་ཧན་ཁྲང་གིས་རྒྱ་ནག་གི་ཡིག་ཆ་རང་ངོ་ཞིག་གོ་དག་གསལ་བྱས་ཡོད་འདུག་སྐོར་སུ་ད་གནས་ཚུལ་མང་པོ་ཅིག་དེ་སྒྲིག་གཞི་དོན་ཚན་ཉི་ཤུ་རྩ་དགུ་ལ་ཡ་མཁྱེན་གི་གནས་ཚུལ་དེ་འདྲས་ཅིག